རེ་བ་འཁོར་བ་ལ་འབད་ཀྱི་འཁོར་བའི་སྐྱོན། འཁོར་བ་ལ་འབད་ཤུགས་ཆེན་པོ་བྱས་ནས་ཕར་ལྟ་ཡོང་དུས། བརྟག་དཔྱད་འདྲ་བོ། ཅེ་རེ་བལྟས་པས་རྒྱལ་སྲིད་ལ་ཆགས་པའི་སྣང་བ་ནི་རྡུལ་ཙམ་ཡང་མི་གདའོ། རྒྱལ་སྲིད་ལ་ཆགས་པའི་སྣང་བ་ནི་རྡུལ་ཙམ་མེད་གསུང་བར་ཆགས་པ། གསེར་གྱི་ཕོ་བྲང་དང་བཙོན་ར་ལ་ནི་ཁྱད་མེད། རྒྱལ་པོའི་ཕོ་བྲང་དང་གསེར་གྱི་ར། རེ་བ་དང་རྒྱལ་པོའི་ཕོ་བྲང་དང་བཙོན་ར་དེ་ཁྱད་པར་མེད་པ་མཐོང་གི་འདུག། ཁ་སེར་ལྕེ་བྱེད་བདེ་ཆེན་སྙིང་པོའི་པི་ཀའི། བོད་ཀྱི་དཔེ་རྒྱལ་པོ་བྱེད་བོར་བཞུད་པའི་གང་ན། ཨོ་ནི་ཨོ་འདི་དྲི་གསུང་དུ་བ་ཡང་བཙོན་ར་དེ་ཁྱད་པར་མེད་ཨོ་དེ་འདི་རེད། གསེར་གྱི་ཕོ་བྲང་དང་བཙོན་ར་ལ་ཁྱད་མེད། བཙུན་མོ་དང་བདུད་ཀྱི་བུ་མོ་ལ་ཁྱད་མེད། བདུད་ཀྱི་བུ་མོ་དང་དཔེ་རྒྱལ་པོའི་བཙུན་མོ་ལ་ཁྱད་པར་ཡོག་མ་རེད། ཁ་ཟས་མངར་གསུམ་དང་ཁྱི་ཤ་རྣག་ཁྲག་ལ་ཁྱད་མེད། དར་ཟབ་གོས་ཆེན་གྱིས་མཛེས་པ་དང་མི་གཙང་ཁྲོད་དུ་ལྭ་བ་གྱོན་པ་ལ་ཁྱད་པར་ཅུང་ཟད་ཀྱང་མི་གདའ་བས། ད་ནགས་སུ་བསམ་གཏན་སྒོམ་དུ་འགྲོ། ཉི་མ་དེ་རིང་ང་ལ་ཤ་དང། ཇོ་བོ་རྗེ་ཁྱིམ་པའི་སྐབས་ཤ་མཆོད་རྒྱུ་ཡོད་འདུག་ཀྱང། རབ་ཏུ་བྱུང་ནས་སྐུ་ཚེ་དེར་གསོལ་ཀྲུམ་སྤངས་པར་གསུངས། ཉི་མ་དེ་རིང་ང་ལ་ཤ་དང་འོ་མ་སྦྲང་རྩི་བུ་རམ་ཅུང་ཞིག། ཐུགས་ལ་ཐུགས་ལ་ཐོགས། རྗེ་བཙུན་ཨ་ཝ་དྷཱུ་ཏི་པའི་དྲུང་དུ་འགྲོའོ་གསུངས་ནས་གླུར་བླངས་པ་དང། ཡབ་ཡུམ་གཉིས་ཀྱིས་གང་འདོད་བྱེད་དུ་གནང། དེ་ནས་བསྟབ་པ། ད་ལས་ཡབ་ཡུམ་གཉིས་ཀྱིས་གང་འདོད་བྱེད་དུ་གནང། ད་དེ་བཞག་བཞག་ན། ད་དེ་ནི། ད་ལམ་རིམ་ད་ལྟ་བི་གེ་འདི་རུ་བ་ད་ད་དེ་རིང་ནས་ས་བཅད་འགོ་བཙུགས་ཚར་བ། རྩ་བའི་ས་བཅད་བཞི་ཡོག་རེད་འོ་དེ་ཚོ་བྱེད་ད་དེ་ཚོ་མེད་ལམ་རིམ་མ་ཡག་པོ་ཀློག་ན་དང་པོ་ཐོས་པ་བྱེད་དགོས་རུ་བ། ཨ་ནི་ཐོས་སྦྱོང་བྱས་དེ་ནས་སོ་སོས་ཡང་བསྐྱར་བསམ་བློ་བཏང། ལུང་དང་རིགས་པ་དང་འོ་ད་དེ་ཚོ་བསམ་བློ་བཏང་ནས་མ། འདི་ཡིན་ཕྱིན་ཆད་ཉན་ཚ་བསྡད་པ་དེ་མ་ཡག་པོ་ཀློག་རུ་བ་ད། ཨ་ནི་ད་སྒོམ་ན་ཡག་པོ་ཡོག་རེད།

གདན་ས་ནས་ཡར་ཕེབས་བསྡད་པ། དེ་མ་ཡིན་པའི་ཕྱི་ལོགས་ནས་ལམ་རིམ་བཞུགས་སྒར་ཕེབས་ནས་བསྡད་བཞུགས་བསྡད་པ་གཏན་འཇགས་བཞུགས་བསྡད་པ་ཅིག་ཡོད་རེད་བ། འོ་ད་དེ་ཚོ་དགོང་དག་ཆུ་ཚོད་བརྒྱད་པ་ནས་དགུ་པ་བར་དུ་ལམ་རིམ་བསྒོམ་ན་ཡག་པོ་འདུག། ཟླ་བ་གཉིས་རིང་གར་བསྒོམ་ན་ཡག་པོ་ཡོང་གི་རེད། རེད་བ་ད་ཕྱག་དཔེ་གཞན་དག་ཞིག་ར་གཟིགས་དགོས་ཡ་ད་ལྟ་ཡོད་མ་རེད་བ། ཆུ་ཚོད་བརྒྱད་པ་ནས་དགུ་པ་བར་དུ་ལམ་རིམ་བསྒོམ་རྒྱུ་ཡིན་ད་མཁྱེན་སོང་ང། དང་པོ་ལམ་རིམ་ཡག་པོ་ཀློགས། ཨ་ནི་སོ་སོ་སོ་སོ་ཤག་ནང་ལ་གྲྭ་པ་བཞི་ཙམ་གསུམ་ཙམ་ཡང་ན་གཅིག་པོ་ཡིན་པ་འདྲ་བ་གཉིས་ཙམ་ལྔ་ཙམ་དེ་འདྲ་ཡོད་རེད་བ། ཨ་ནི་སོ་སོ་འཇམ་ཏིང་ཏིང་བྱས་ཨ་ནི་ལམ་རིམ་སོ་སོ་སོ་སོ་གང་ཐུབ་ཐུབ་བསྒོམ་ཆུ་ཚོད་གཅིག་ལ་ཡག་པོ་བརྒྱད་པ་ནས་དགུ་པ་བར་དུ་ཡག་པོ་བསྒོམ། འདི་རེད་ད་དེ་མ་ཡིན་པའི་ཨ་ནི་ཅིག། རྟགས་གསལ་བཏང་ཡང་འདྲ་བོ་དང་བགྲོ་གླེང་གནང་ཡང། དུས་ཚོད་གཞན་དག་གི་ཐོག་ལ་ག་རེ་གནང་ན་འགྲིག་གི་རེད་བ་དེ་ངས་དམིགས་བསལ་གྱིས་ཞུ་ཡ་གང་མེད། ད་རེས་ལམ་རིམ་ཁྲིད་པ་ཡིན་དུས་ལམ་རིམ་ཆུ་ཚོད་བརྒྱད་པ་ནས་དགུ་པ་བར་དུ་སྒོམ་ཡ་དེ་ཏན་ཏན་གནང་རྒྱུ་ཡིན་ད་མཁྱེན་སོང་ང་ངས་མཚམས་མཚམས་སྐོར་གཡེང་བཏང་གི་ཡིན་སྒོམ་གྱི་ཡོད་མེད་ལྟ་ཡ་ཨང། ཆུ་ཚོད་བརྒྱད་པ་ནས་དགུ་པ་བར་དུ། ཨ་ནི་སྒོ་དེ་ར་གོར་བརྒྱབ་བཞག་དགེ་གཡོག་དེ་ཚོ་གང་ག་བར་བརྒྱབ་བཞག་ན་ཐུང་གུ་མ་ལོ་བ། གང་བྱེད་ཡར་འཛུལ་བདེ་བོ་རེད་མཁྱེན་སོང་ང་ཨོ། འོ་ད་དེ་ནི་དལ་བ་བརྒྱད་དང་པའི་འབྱོར་པ་བཅུ། འོ་ད་དེ་ནི་ཚང་བའི་དེ་ནི་རྟེན་བཟང་པོ། འོ་ད་རྙེད་པའི་སྐབས་འདི་ལ། འོ་ད་ངེས་པར་དུ་པའི་དལ་བའི་རྟེན་ལ་པའི་སྙིང་པོ་ལེན་པ་ཅིག་བྱེད་དགོས་ལེན་ཐུབ་པ་ཅིག་བྱེད་དགོས་བསམ་པ་བྱས་ནས་འོ་ད། འོ་ད་ཁ་སེང་སྔོན་མ་ཞུས་པ་ནང་ལྟར་བྱས་ནས་དེ་ལྟར་མ་བྱུང་བ་ཡིན་ན། འོ་ད་དེ་ནི་སྤྱིར་འཆི་བ་ངེས་ཤིང་ནམ་འཆི་ལ་ངེས་པ་མེད་པ། འཆི་བའི་ཚེ་དེ་ནི་ཆོས་མ་གཏོགས་གང་གིས་ཀྱང་ཕན་པ་མེད་པ་འོ་དེ་ཚོ་བསམ་བློ་བཏང་ནས། འོ་ད་དེ་ནི་འདི། དེ་གས། རེ་བ་དང། ཨ་ནི་དལ་འབྱོར་པས་འཕྲོ་བརླག་ཏུ་མ་བཏང་པ་བྱས་ནས་པས་དལ་བའི་རྟེན་ལ་སྙིང་པོ། སྙིང་པོ་ག་རེ་ལེན་དགོས་རེད་ཟེར་ན་ད་ཆོས་སྒྲུབ་དགོས་ཀྱི་ཡོད་རེ་བ། འོ་ཨ་ནི་ཆོས་སྒྲུབ་མ་ཐུབ་པ་ཡིན་ན། འདི་ནི་ད་ཚེ་འདི་གི་བི་གས་ཅིག་བྱ་བ་ག་འདྲ་ཅིག་པའི་གྲགས་ཆེན་པོ་འདྲ་བོ་ཨོ་ད་དོན་གྲུབ་པ་འདྲ་བོ་ག་འདྲ་ཅིག་བྱུང་པ་ཡིན་ན་ཡང་ད་ལོ་ཁ་ཤས་ཅིག་གི་རིང་ག་ཧ་ལས་ན་ལོ་ལྔ་བཅུ་དྲུག་ཅུ་ཨོ་ད་བརྒྱ་དེ་འདྲ་ཡིན་རེད་བ་ད་ཚུན་ཆད་ཅིག་གི་དོན་དག་ཅིག་རེད་དེ་ལ་དེ་ནི་ཧ་ལས་རྒྱུ་གང་ཡོག་མ་རེད་བསམ་པ་བྱས་དེ་ལས་བི་གས་པ་གཏན་དུ་བདེ་བ་ཅིག་ཐོབ་དགོས་ཀྱི་ཡོག་རེད་ཨོ་ད་གཏན་དུ་བདེ་བ་དེ་ཡང་དེ་ནི་རང་གཅིག་པུ་མ་ཟད་རེ་བ་དང་མཐའ་འཁོར་གྱི་བའི་འགྲོ་བ་རིས་དྲུག་གི་སེམས་ཅན་པའི་གྲངས་ལས་འདས་པ་ཅིག་ཡོད་རེ་བ་དང་སོ་སོ་གིས་བསམ་མནོ་བཏང་ན་སེམས་ཅན་པའི་མཐའ་ཡས་པ་འོ་ད་ནམ་མཁའ་དང་མཉམ་པ་ནམ་མཁས་གར་ཁྱབ་ལ་བའི་སེམས་ཅན་གྱིས་ཁྱབ་སྟེ་ཡོད་རེད་འོ་ད་དེ་དག་ཐམས་ཅད་རང་དང་གཅིག་པ་བདེ་བ་འདོད་ལ་སྡུག་བསྔལ་མི་འདོད་པ་ཤ་སྟག་པའི་གཅིག་པ་རེད་འོ་ད་སེམས་ཅན་དེ་དག་ཐམས་ཅད་རང་དང་བའི་འབྲེལ་མེད་པ་ད་ལྟ་ཧོབ་ཏེ་བྱེད་ཀྱི་ཡིན་ན་འབྲེལ་མེད་ཀྱི་བཟོ་འདྲ་བོ་ངོ་མི་ཤེས་པའི་རྒྱུས་མེད་མཁན་ཅིག་ཁྱེད་རང་འདྲི་གི་ཡིན་ན་དེ་ཚོ་ངོ་ཤེས་གི་ཡོད་པས་རྒྱུས་ཡོད་པས་ཟེར་ཡང་ང་རྒྱུས་མེད་ངོ་ཤེས་གི་མེད་ག་གི་འབྲེལ་བ་མེད་ཟེར་མཁན་གྱི་བཟོ་འདྲ་པོ་ཅིག་རེད་བ་ད་སོ་སོ་ཅིག་ངོ་ཤེས་མཁན་ཕ་མ་སྤུན་ཀྱག་འདྲ་པོ་ཁ་ཤས་རེ་ཅིག་པས་ད་ཞེ་པོ་པས་འབྲེལ་བ་ཡོད་མདོག་ཁ་བོ་བྱེད་མང་ཆེ་བ་དེ་ལ་པས་ཅིག་ཡལ་བར་དོར་བའི་བློ་འདྲ་པོ་རེད་བ་ད་སོ་སོ་མ་དགའ་ས་གནོད་བྱེད་མཁན་ཅིག་ལ་དགྲ་ཡིན་ཟེར་བས་དགྲ་ཡི་སྡང་བ་འདྲ་པོ་ཅིག་བྱས་ནས་པས་ཁོས་ང་ལ་གནོད་བྱེད་གི་འདུག་བསམ་ཡང་བྱས་ནས་པ་དེ་མཐོང་བ་ཙམ་གྱིས་པས་ཞེ་སྡང་འདྲ་པོ་སྐྱེས། གཉེན་སོགས་ལ་རིགས་ཀྱི་ཆགས་པ་བྱས་རེ་བ་དང་འདོད་ཆགས་ཞེ་སྡང་ཆགས་པ་རེ་བ་དང་འོ་ད་མང་ཆེ་བ་ཅིག་ལ་ནི་ཡལ་བར་དོར་འདོད་ཀྱི་བློ་འབྲེལ་བ་མེད་པ་འདྲ་པོ་ཅིག་རེད་བསམ་གྱི་ཡོད་རེད་དེ་དངོས་གནས་བྱེད་ཀྱི་ཡིན་ན་ཁ་སེང་ཞུས་པ་ནང་ལྟར་འོ་ད་དེ་ནི་འགྲོ་བ་རིས་དྲུག་གི་སེམས་ཅན་ཚང་མ་ལུས་འོ་ད་གཉེན་གྱི་མཐར་ཐུག་ཕ་མ་བྱེད་མ་མྱོང་མཁན་སུ་གང་མེད་པ་དེ་ཡང་ལན་གྲངས་མང་པོ་བས་ཕ་མ་བྱས་ནས་དྲིན་གྱིས་བས་ཐེངས། ལན་གཉིས་ལན་གཅིག་ལན་གཉིས་ཙམ་གྱི་མ་རེད་ལན་བརྒྱ་ཕྲག་གི་ཙམ་གྱི་མ་རེད་ལན་ཁྲི་ཕྲག་འབུམ་ཕྲག་མང་པོའི་བར་དུ་བས་སོ་སོ་ལ་བས་འོ་ད་དྲིན་གྱིས་བསྐྱངས་བསྡད་པ། འོ་ད་དེ་འདྲའི་གི་སེམས་ཅན་ཐམས་ཅད་དཔེ་བཀའ་དྲིན་གི་བཀའ་དྲིན་ཆེན་པོ་རེད། ཕ་མ་བྱེད་པའི་གནས་སྐབས་ལ་ཡང་བཀའ་དྲིན་ཆེ་བ་མ་ཟད་ཕ་མ་མ་བྱེད་པའི་གནས་སྐབས་ལ་ཡང་དེ་ནི་སེམས་ཅན་ཟེར་ཡ་དེ་དཔེ་རྩ་ཆེན་པོ་བཀའ་དྲིན་ཆེན་པོ་རེད་ཡལ་བར་དོར་བ་བྱེད་རྒྱུ་ནི་མ་རེད་བསམ་པ་བྱས་ནས་འོ་ད་སེམས་ཅན་རོ་དང་ཨ་ནི་ད་དེ་ཡལ་བར་མ་དོར་བ་བཞིན་ད་སེམས་ཅན་གྱི་བི་གའི་རེ་འདུན་འདྲ་པོ་སྒྲུབ་དགོས་ཀྱི་ཡོད་ན། ད་སེམས་ཅན་ཚོས་ག་རེ་འདོད་ཀྱི་ཡོད་རེད་བདེ་བ་འདོད་ཀྱི་ཡོད་རེད་འོ་ད་སེམས་ཅན་དུས་ད་བི་གའི་གཏན་དུ་བདེ་བ་ཐོབ་ཡ། སེམས་ཅན་ཐམས་ཅད་བི་ལ་བའི་གཏན་དུ་བདེ་བ་སྦྱིན་ཡ་གི་དོན་དུ། དེ་ནས་སོ་སོའི་བི་གའི་དང་པོ་ག་རེ་བྱེད་དགོས་རེད་ཟེར་ན་སངས་རྒྱས་དགོས་ཀྱི་ཡོད་རེད། རེད་བ་ད་སེམས་བསྐྱེད་པ་ནི་གཞན་དོན་ཕྱིར་ཡང་དག་རྫོགས་པའི་བྱང་ཆུབ་འདོད་ཟེར་གསུང་ཡ་ནང་དག་གི་འོ་ད་དེ་ནི། རེད་བ་ད་འདི་ནི། གཞན་དོན་དོན་གཉེར་གྱི་འདུན་པ་དང་རང་དོན་དོན་གཉེར་གྱི་འདུན་པའི་རེ་བ་དང་བས་བདུན་དྲངས་ནས། འོ་ད་དེ་ནས་གཞན་དོན་དོན་གཉེར་གྱི་འདུན་པ་རྒྱུ་བྱས་རང་དོན་དོན་གཉེར་གྱི་འདུན་པ་དང་གྲོགས་སུ་བྱས་ནས་འདུན་པ་གཉིས་ལྡན་གྱི་དེ་ནས་བྱང་ཆུབ་ཀྱི་སེམས། སེམས་བསྐྱེད་ཟེར་ན་དེ་བྱང་ཆུབ་ཀྱི་སེམས་བཅོས་མ་ཚུན་ཆད་ཀྱི་ཚུལ་དུ་ད་གསལ་བཏབ་ནས་དེ་ནས་གསན་དགོས་ཀྱི་ཡོད་རེད་མཁྱེན་སོང་ང། ད་ཡག་པོ་ཅིག་ཀུན་སློང་བཅོས་ནས། ད་རྩོལ་བཅས་ཟེར་ད་ལྟ་ང་ཚོ་རྩོལ་མེད་ཆགས་ཡོད་མ་རེད་བ། ཅིག་འབད་རྩོལ་འདྲ་པོ་བྱེད་ནས་བསམ་བློ་བཏང་ནས་ཕར་བཅོས་དགོས་རེད། ཀུན་སློང་བཅོས་ཟེར་ཅིག་དང་པོ་ནས་བཅོས་མི་དགོས་པ་ཡོད་བསྡད་ཡོད་ན་བཅོས་དགོས་ཡ་ཡོད་མ་རེད་བ། དང་པོ་ནས་མེད་པ་ཡིན་ཙང་ཨ་ནི་བཅོས། སེམས་བསྐྱེད་ཟེར་ཡག་དེ་ནི་ང་ཚོའི་སེམས་དེ་དང་པོ་ནས་ཡོད་དེ་སེམས་དེ་རེད་བ། གཙོ་སེམས་ཟེར་ཡ་དེ་རེད་བ་ད། འོ་ད། གཙོ་སེམས་ཟེར་གཙོ་བོ་ཡིད་ཀྱི་རྣམ་ཤེས། འོ་དེ་ཕར་བསྐྱེད་ནས། རེད་བ་ད། རྒྱ་ཆེ་རུ་བཏང་དམིགས་ཡུལ་ཐག་རིང་རུ་བཏང། འོ་ད། མིག་རྒྱང། རེད་བ་ད་བསྲིང། འོ་ད་སེམས་རྒྱ་བསྐྱེད་བློ་རྒྱ་བསྐྱེད། འོ་དེ་རེད། དེ་ནས་གསུང་ཡ་ནང་དག་གི་དེ་ནས་ད་ཀུན་སློང་ཕར་བཅོས་ཡག་པོ་ཅིག་བྱས་མཁྱེན་སོང་ང། འོ་ད་དེ་ནས་གསན་པར་བྱེད་གསན་བྱ་དམ་པའི་ཆོས་ཡང་དེ་ནས་སྐལ་ལྡན་གྱི་སྐྱེས་བུ་སངས་རྒྱས་སར་བགྲོད་པའི་ཐེག་པ་མཆོག་གི་ཆོས་ལུགས། འོ་ད་ཤིང་རྟའི་སྲོལ་འབྱེད་ཆེན་པོ་དེ་ནས་མགོན་པོ་ཀླུ་སྒྲུབ་དང། འོ་ད་དེ་ནས་འཕགས་པ་ཐོགས་མེད་གཉིས་ཀྱི་ལམ་སྲོལ། འོ་ད། མཉམ་མེད་ཇོ་བོ་ཆེན་པོ་དང་འཇམ་མགོན་བླ་མ་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་ཐུགས་ཀྱི་བཅུད་ཕྱུང་བ་ལྟ་བུའི་གདམས་པ་ཟབ་མོ། འོ་ད་འདི་ནི་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི་གནད་ཐམས་ཅད་མ་ཚང་བ་མེད་པར་གང་ཟག་གཅིག་ལམ་གྱི་རི། འོ་ད་སངས་རྒྱས་པའི་ལམ་གྱི་རིམ་པར་བསྒྲིགས་པའི་དེ་ནི་བྱང་ཆུབ་ལམ་གྱི་རིམ་པའི་ཁྲིད་ཕར། ཕུལ་བའི་དབང་དུ་བྱས་ནས། འོ་ད་ཁྲིད་ད་མདོར་བསྡུས་ཙམ་བྱས་ནས། དེ་ལ་དེ་ནི་ས་བཅད་ཀྱི་དབང་དུ་བྱེད་ཀྱི་ཡིན་ན། ཁ་སང་བྱུང་སོང་བ་དང་དཔེ། འོ་ད་ནཱ་ལེནྡྲའི་མཁས་པ་ཚོས་ཡིན་ན་ཨ་ནི་བླ་མའི་གསུང་དག་པ་སློབ་མའི་རྒྱུད་དག་པ་འོ་ད་བཤད་བྱའི་ཆོས་དག་པ་སོགས་དག་པ་གསུམ་གྱི་སྒོ་ནས་འཆད་དགོས་ཡ་རེད་དེ་ད་རེས་དེ་ཨ་ནི་བི་ཀྲ་མ་ལ་ཤཱི་ལའི་འོ་མཁས་པ་ཚོ་གི་དེ་ནི་ཕྱག་སྲོལ་ནང་དག་བྱས་ནས་འོ་ད་དེ་ནི་ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ་གདམས་ངག་ལ་གུས་པ་བསྐྱེད་པའི་ཕྱིར་ཆོས་ཀྱི་ཆེ་བ་ཆེ་བ་གཉིས་དང་ལྡན་པའི་དེ་ནི་གདམས་ངག་པའི་ཇི་ལྟར་འོ་ད་ཉམས་སུ་ལེན་པའི་ཚུལ། འོ་གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བའི་རིམ་པ་བཅས་ནི་ད་ས་བཅད་བཞི། ད་ས་བཅད་བཞི་དེ་ངེས་པོ་བྱེད་དགོས་རེད་མཁྱེན་སོང་ང། ད་དེའི་ནང་ནས་ད་ཁ་སང། འདི་ཡིན་པ། ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་དེ་ནི་མཛད་པ་པོའི་ཆེ་བ། ད་མཛད་པ་པོའི་ཆེ་བ་དེ། སོ་སོ་བི་གའི། ཆོས་ཞུ་ས་ཟེར་དགོས་རེད་ད། དྲིན་ཅན་རྩ་བའི་བླ་མ་ནས། ཡ་གི་བི་གའི་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་བར་གྱི་དེ་ནི་བླ་མ་བརྒྱུད་པ། འོ་དེ་ཚང་མ་ཀློག་གི་དེ་ནི་མཛད་པ་རྣམ་ཐར་དེ་དྲན་ཐུབ་པ་བྱུང་ན་དེ་ཚོ་གང་ག་ཤེས་དགོས་ཀྱི་ཡོད་རེད་ལ་འོ་ད་དེ་ཚོ་མེད་ན་ཡང་དེ་ནི་པོ་ཏི་ལོགས་སུ་ཡོད་རེད་བ་ད་བླ་མ་བརྒྱུད་པའི་རྣམ་ཐར་བྱས་ནས་ད་ལྟ་དཀའ་ཆེན་ཡོངས་འཛིན་ཡེ་ཤེས་རྒྱལ་མཚན་གྱི་གསུང་འབུམ་ནང་ལ་ཡོད་རེད་གསུང་འབུམ་པོད་བཅོ་བརྒྱད་བཅུ་དགུ་ཅིག་ཡོད་རེད་བ་འོ་དེ་ནང་ལམ་རིམ་བླ་མ་བརྒྱུད་པའི་རྣམ་ཐར་རྒྱས་ཤིང་རྒྱས་པ་འོ་དེ་ཚོའི་ནང་ལ་གཟིགས་ནས་ལྷོད་ལྷོད་བྱུང་ན་དེ་ཚོ་གཟིགས་ནས་བླ་མའི་རྣམ་ཐར་དྲན་གིན་དྲན་གིན་ཨ་ནི་དེ་བཞུགས་གི་དེ། དེ་ནས་སྨོན་ལམ་རྒྱག་གིན་རྒྱག་གིན་འོ་འདུག་སེ་གནང་དགོས་རེད། དཔལ་ལྡན་བླ་མ་ཁྱེད་སྐུ་ཅི་འདྲ་དང་འཁོར་དང་སྐུ་ཚེའི་ཚད་ཁྱེད་ཀྱི་མཚན་མཆོག་བཟང་པོ་ཅི་འདྲ་བ་དེ་འདྲ་ཁོ་ནར་བདག་སོགས་འོ་དེ་འགྱུར་བར་ཤོག་ཧོ་ཟེར་ཡག་གི་ད་སྨོན་ལམ་དེ་ཚོ་བརྒྱབ་ནས་འགྲོ་པ། ད་དེ་ནས་ཨ་ནི་དེ་ནས་ཁ་སང། ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ། ད་ལྟ་ལམ་རིམ་ལམ་རིམ་བསྟན་རིམ་ཟེར་ཡག་གི་དེ་ནི་མིང་ཐོགས་ས་གི་རྩ་བ་འདྲ་བ་རེད་དེ་ནི་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤས་དེ་ནི་བྱང་ཆུབ་ལམ་གྱི་སྒྲོན་མ་མཛད་པ་ནས་བྱུང་བ་ཡིན་འོ་དེ་རེད་དེ་ཡིན་ཙང་དེ་ནི་ད་མཛད་པ་པོ་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་དེ་ལ་རིགས་ཕུན་སུམ་ཚོགས་པར་སྐྱེ་བ་བཞེས་པ་དང།

འོ་ཡིན་འདི་ཡིན་པ། འོ་དེ་བཞག་ཡོད་པ་ཡོད། རྗེ་བཙུན་ཨ་ཝ་དྷཱུ་ཏི་པའི་དྲུང་དུ་འགྲོ་གསུངས་ནས་གླུ་རུ་བླངས་པ་དང། ཡབ་ཡུམ་གཉིས་ཀྱིས་གང་འདོད་བྱེད་དུ་གནང། ད་ཆོས་ལ་འགྲོ་ཡ་དེ། གནང་བ་བྱིན་ནས་ཅི་བཏང་ང་ཚོའི་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བ་ལ་ཕ་མའི་གནང་བ་དགོས་གི་འདུག་བ། དང་པོ་དྲི་བ་བྱེད་པའི་སྐབས་ན་ཕ་མས་མ་གནང་བ་མ་ཡིན་ནམ་མ་ཡིན་ལགས་ཟེར་དགོས་གི་འདུག་བ། འདི་རེད། ཕ་མས་གནང་བ་མ་བྱིན་ན་ཆོས་ལ་འགྲོ་ཁ་བྱས་པ་ཡིན་ན་བརྟན་པོ་ཡོང་གི་མ་རེད་གང་ཟག་ཅིག་ལ་ཕར་ཚུར་ཕ་མ་དང་འབྲེལ་བ་བཅད་ཨ་ནི་མ་ཤོག་ཟེར་ཡ་འདྲ་བ་ཅི་ཞིག་བྱེད་ཟེར་ལས་ཀ་བསྐུར་ཡག་ཕག་བྱེད། འོ་འདུག་སེ་ཡིན་དུས་ཨ་ནི་ཡར་ཆོས་དེ་བརྟན་པོ་ཅིག་རག་གི་མ་རེད། དེ་ཡིན་དུས་དང་པོ་ནི་ཕ་མའི་གནང་བ་ཞུ་དགོས་ཡ་དེ་དེ་ཡིན་པ་འདྲ། ཡབ་ཡུམ་གཉིས་ཀྱིས་གང་འདོད་བྱེད་དུ་གནང། དེ་ནས་རྟ་པ་སྟོང་དང་བཅས་ནགས་སུ་ཕེབས། བླ་མ་ཨ་ཝ་དྷཱུ་ཏི་པའི་ཞབས་ལ་གཏུགས། དེ་ཡིས་སེམས་བསྐྱེད་ཐེག་ཆེན་དབང་བསྐུར་ཡང་མཛད། འོ་ན་ད་དེ་ནི་རི་ནག་པོའི་གཙུག་ལག་ཁང་དུ་དཔལ་ལྡན་རཱ་ཧུ་ལའི་དྲུང་དུ་སོང། ད་བླ་མ་ཨ་ཝ་དྷཱུ་ཏི་གིས་དེ་གའི་བླ་མ་ར་ཧུ་ལའི་དྲུང་ལ་སོང་གསུང་ཡིན་པ་རེད། དེ་ཡང་སྔོན་ཆད་བླ་མ་ཡིན་ཡིན་གསུངས་སྐྱེ་བ་སྔ་མའི་བླ་མ། ད་ར་ཧུ་ལ་གུབ་ཏཱ་བོད་སྐད་དུ་སྒྲ་གཅན་འཛིན་སྦས་པའམ་གསང་བ་ཟེར་ས་ར་ཧུ་ལ་གུབ་ཏཱ་ཟེར་ཡ་ར་ཧུ་ལ་ཟེར་ན་སྒྲ་གཅན་ཟེར་རོ་ད་གསང་བ་ཟེར་ས་མགོན་པོའི་བླ་བརྒྱུད་དུ་བཞུགས་པ་སྟེ། ཤངས་པ་རིན་ཆེན་རྣམ་བདུན་ཟེར་བ་མགོན་པོའི་བླ་བརྒྱུད་ལ་རྒྱལ་བ་ཁྱབ་བདག་རྡོ་རྗེ་འཆང་གསུམ། དཔལ་ལྡན་ཤ་བ་རི་དབང་ཕྱུག་རྗེ་བཙུན་མཻ་ཏྲི་པ་ཆེན་པོའི་ཞབས་དང་གྲུབ་ཆེན་རཱ་ཧུ་ལ་ཆེན་པོའི་ཞབས་དང་མཁས་གྲུབ་ཁྱུང་པོ་རྣལ་འབྱོར་པ་དང་རཱ་ཧུ་ལ་ཆེན་པོའི་ཞབས་དུ་ཟེར་ཡིན་པ་རེད་མགོན་པོའི་མགོན་པོའི་བླ་བརྒྱུད་དུ་བཞུགས་པ་སྟེ། འདི་བོད་དུ་བྱོན་ནས་ཟླ་བ་དྲུག་གི་བར་ཁྱུང་པོ་རྣལ་འབྱོར་པར་མགོན་པོའི་ཆོས་སྐོར་རྣམས་གསུངས། ད་བླ་མ་རཱ་ཧུ་ལ་ཞུ་ཡ་དེ་བོད་ལ་ཕེབས་ནས་ཟླ་བ་དྲུག་བཞུགས། མཁས་གྲུབ་ཁྱུང་པོ་རྣལ་འབྱོར་པ། ད་བོད་བོད་རེད་བ་ད། བོད་ཀྱི་བླ་མ་རེད་བ་ད་མཁས་གྲུབ་ཁྱུང་པོ། ཨོ་ད་དེ་ལ་དེ་ནས་མགོན་པོའི། བི་ཀའི་མན་ངག་འདྲ་པོ་ཆ་ཚང། མན་ངག་སྒོ་གཅིག་གི་ཚུལ་དུ། སྒོ་འགྲམ་ལ་བག་ཕྱིལ་ནས་སྒོ་གཅིག་གི་ཚུལ་དུ་དེ་ནས། གནང་བ་ཡིན་གསུང་བའང་འདི་ཡིན་པ་འདྲ། འདི་བོད་དུ་བྱོན་ནས་ཟླ་བ་དྲུག་གི་བར། ཁྱུང་པོ་རྣལ་འབྱོར་པ་མགོན་པོའི་ཆོས་སྐོར་རྣམས་གསུངས། མཁས་གྲུབ་ཁྱུང་པོ་རྣལ་འབྱོར་པ་དེ་ཡང་མགོན་པོའི་བླ་བརྒྱུད་ནང་ལ་ཡོད་རོ་བ། འོང་འདི་རེད་མཁས་གྲུབ་ཁྱུང། མཁས་གྲུབ་ཁྱུང་པོ་རྣལ་འབྱོར་པ་དེ་ཞེ་དྲག་གི་བའི་མཁས་པ་ཆེན་པོ། དང་པོ་བོན་གྱི་ཆོས་མཛད་གནང་རེད་བོན་བོན་གྱི་ཆོས་ཀྱི་བའི་སློབ་སྦྱོང་འདྲ་པོ་གནང་ནས་འོ་ད་བོན་གྱི་བའི་སློབ་མ། དགེ་ཕྲུག་བའི་སྟོང་ཕྲག་མང་པོ་ལ་བའི་ཆོས་གསུངས་ནས་ཞེ་དྲག་གི་མཁས་པ་ཆེན་པོ་ཆགས་བསྡད་ཡོད་རེད་ཡིན་ན་ཡང་ད་དུང་དེས་བའི་ཨ་ནི་ཐུགས་བློ་འདྲ་པོ་མ་ཚིམ་པ་བྱས་ནས་དེས་རོ་ད་ཐུགས་མ་ཚིམ་པ་བྱས་ནས་ཨ་ནི་བའི་ནང་པའི་ཆོས་ལ་ཞུགས་ནང་པའི་ཆོས་ནང་ནས་བའི་དེ་ནས། ག་རེ་ཟེར་ད། དེ་ནས། གར་འདི་རེད། དེ་ནས་བཀའ་གདམས་རྙིང་མ། བཀའ་གདམས་ཆོས་ལ་མ་རེད། ཨ་ནི། དེ་ནས། རེད། ཅིག་ཡིན་པས་ནི། འོ་ད་གང་བྱས་བི་ཀའི། རྙིང་མའི་ཆོས་རྫོགས་ཆེན་དང་ཨོ་ད་དེ་ཚོ་དཔེ་གི་གསན་པ་གནང་ནས་ད་གང་བྱེད་རེད་རྙིང་མའི་ཆོས་དེ་ཚོ་གསན་པ་གནང་དེ་ཚོ་གསན་པ་གནང་ནས་མཁས་པ་ཆེན་པོ་ཆགས་རེད་ཡང་སློབ་མ་མང་པོ་བྱས་ནས་དཔེ་མཁས་པ་ཆེན་པོ་ལ་དཔེ་རྫོགས་ཆེན་དེ་ཚོ་གསུངས་ནས་དཔེ་རྙིང་མའི་ཆོས་དེ་ཚོ་གསུངས་ནས་ཞེ་དྲག་གི་མཁས་པ་ཆེན་པོ་ཆགས་རེད་དེ་ད་དུང་དེའི་བློ་འདྲ་པོ་མ་ཁེངས་པ་བྱས་མ་གཞི་དཔེ་ཀ་རྙིང་མའི་གསང་སྔགས་རྙིང་མ་ཟེར་བ་ལོ་རྒྱུས་དང་དེ་ཐ་སྙད་འདྲ་པོ་རིག་གནས་དང། བག་ལ་ཉལ་དེ་ནས་གསང་སྔགས་རྙིང་མའི་ཆོས་སྐོར་སྤེལ་ལ། ཞེ་དྲག་གི་མཁས་པ་ཆེན་པོ་ཆགས། རྙིང་མའི་ཆོས་སྐོར་དེ་དཔེ་ཡང་དག་པ་འདྲ་པོ་ཅིག་རེད་བ་དེ་ཡིན་ཡང་གསང་སྔགས་རྙིང་མ་དེ་རེད་དེ། གསང་སྔགས་རྙིང་མའི་ཆོས་སྐོར་གི་ཉམས་ལེན་བྱེད་མཁན་གྱི་ཚུལ་གྱིས། སྤྱོད་པ་བག་མེད་པ་བྱས་ནས་སྤྱོད་པ་རྩིང་པོ་ཤ་སྟག་བྱས། རེད་བ་ད། ཆོས་དེ་འདྲ་ཡག་པོ་ཞེ་པོ་ཅིག་རེད་དེ། རེད་བ་ད། ཆོས་མ་ནོར་བ་ཅིག་རེད་དེ། ཆོས་དེ་དང་འབྲེལ་བའི་སྤྱོད་པ་དེ་རྩིང་པོ་བྱས། ཨ་ནི་གསང་སྔགས་འདི་པའི་གསང་བ་མ་བྱེད་པར་བྱས་ཁྲོམ་བསྒྲགས་མང་པོ་ཕྱིན། ཁྲོམ་བསྒྲགས་མང་པོ་ག་ས་ག་ལ་གསང་སྤྱི་དང་གསང་སྔགས་ཟེར་ཡ་དེ་སྦས་ནས་ཉམས་སུ་ལེན་དགོས་ཡོད་རེད་བ། སྦས་ནས་མ་བྱེད་པར་བྱས་ཁྲོམ་བསྒྲགས་ཞེ་པོ་ཅིག་ཕྱིན་ནས་ཨ་ནི་དེ་གི་བྱིན་རླབས་དེ་ཉམས་པ་ཡིན། བྱིན་རླབས་ཉམས་དུས་ག་རེ་ཡོང་གི་ཡོད་རེད་ཟེར་ན་ག་ཚོད་སྒྲུབ་པ་བྱེད་ན་ཡང་རྟོགས་པ་སྐྱེ་ཡ་མེད་པ་ཅིག་གྲུབ་འབྲས་ཐོན་ཡ་མེད་པ་ཅིག་ད་ག་སེ་ཁ་ཐུག་ཁ་ཐུག་ད་ཅིག་ཞབས་བརྟན་སྒྲུབ་ནས་ཅིག་རེད་འགྲོ་ཡ་ད་ཡོད་རེད་བ། ཡིན་ན་ཡང་སོ་སོས་སྒོམ་རྒྱག་ནས་རྟོགས་པ་སྐྱེ་ཡ་དེ། དེ་ཆོས་དེ་ཡག་པོ་མིན་པ་དེ་མ་རེད། དེ་དང་མཉམ་དུ་གི་བའི་སྤྱོད་པ་ཁྱབ་དེ་གའི་ཁྱབ་བསྒྲགས་བྱེད་སོང་ནས་སྔགས་དེ་བའི་ཧ་ཅང་གི་བའི་ཁྱབ་བསྒྲགས་བྱེད་སོང་ན་བྱིན་རླབས་དེ་ཉམས་འགྲོ་བུར་སོང་འགྲོ་བ་ཨོ་དེ་དེ་ཡིན་པ་ཡིན་ཙང་ཨ་ནི་ཁྱུང་པོ་རྣལ་འབྱོར་པས་གསང་སྔགས་རྙིང་མའི་ཆོས་དེ་ཕར་བཞག་གསང་སྔགས་གསར་པ། གསར་པའི་ཆོས་བསླབ་ནས་གསང་སྔགས་གསར་པ། ལོ་ཙཱ་བ་རིན་ཆེན་བཟང་པོ་ནས་མར་གསང་སྔགས་གསར་པའི་རྒྱུད་དེ་ཡོང་གི་ཡོད་རེད་བ་ད། ཨོ་དེ་རེད། ཨ་ནི་འཇམ་མགོན་བླ་མ་ཙོང་ཁ་པ་ནས་མར་བྱས་ནས། གསང་སྔགས་གསར་པ་ལ་ཞུགས་ད་དང་པོ་བོན་གནང་དེ་ནས་གསང་སྔགས་རྙིང་མ་བྱས་དེ་ནས་གསང་སྔགས་གསར་པ་ལ་ཞུགས་བ་ཨོ་ད་ལོ་རྒྱུས་དེ་འདྲས་ཡོད་རེད། དེ་བྱས་ནས། དེ་རེད། བྱས་ཙང་གསང་སྔགས་ཟེར་ཡ་དེ་ཞེ་དྲག་པས། དེ་གའི་ཁྲོམ་བསྒྲགས་འདྲ་པོ་ཞེ་དྲག་བྱས་པ་ཡིན་ན། ད་གསང་སྔགས་གསར་པ་ཡང་བྱིན་རླབས་ཉམས་ཡག་གི་ཉེན་ཁ་ཡོད་རེད་བ། ང་ཚོས་ད་ལྟ་ཉམས་སུ་བླང་ཡ་ད་གསང་སྔགས་གསར་པ་དེ་རེད་བ། འོ་དེ་རེད། ཟླ་བ་དྲུག་གི་བར་ཁྱུང་པོ་རྣལ་འབྱོར་པ་མགོན་པོའི་ཆོས་སྐོར་རྣམས་གསུངས། སླར་རེ་ཞིག་ནས་རི་ནག་པོ། རཱ་ཧུ་ལའི་དྲུང་ལ་ཡང་ཆོས་ཞུ་གར་ཕེབས་པ་རེད་བ་ད་ཕེབས་ཉིན་དེ་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ཡིན་པ་རྒྱལ་པོའི་སྲས་དེ། ཨ་ནི་ཆོས་འདོད་ནས་ཡོང་པ་མཁྱེན་ཡང་བླ་མ་རཱ་ཧུ་ལ་ལ་མངོན་མཁྱེན་ཡོད་རེད། ད་མི་འགས་ཆོས་འདོད་ནས་ཡོང་པ་མཁྱེན་ཡང་བསྡིགས་པར་བྱ་བའི་ཕྱིར། རྒྱལ་པོའི་སྟེང་དུ་ཐོག་ཅིག་ཕབ། ཆོས་ཞུ་བ་ཡོང་གི་ཡོད་རེད་བ་དེ་དེའི་སྒང་དེ་ལ་མར། སྡིགས་ར་བཏང་ཡ་གི་དོན་དག་ལ་ཐོག་ཅིག་ཕབ། ཐོག་ཕབ་ནས། ནམ་མཁའ་ནས་བབ། ཐོག་ཅིག་ཕབ། རྒྱལ་པོའི་སྟེང་དུ་ཐོག་ཅིག་ཕབ་པ་ན་ཐོག་དེ་མུ་སྟེགས་ནག་པོའི་མཆོད་རྟེན་རི་ལ་སོང། འཁོར་གྱི་རྣལ་འབྱོར་པ་རྣམས་ཀྱིས་བླ་མ་ལ་སུ་ཡིན་ཞུས་པས། མི་ནི་ཡར་ཡོང་མཁན་དེ་སུ་རེད་ཞུས་པའི་སྒང་ལ་འདི་སྐྱེ་བ་ལྔ་བརྒྱ། ལྔ་བཅུ་རྩ་གཉིས་སུ་མཁས་པ་པཎ་ཆེན་གྱི་ལུས་ཤ་སྟག་ཏུ་ལེགས་པར་བརྒྱུད་པ་དེང་སང་བངྒ་ལར་ཆོས་རྒྱལ་དགེ་བའི་དཔལ་གྱི་སྲས་སུ་གྱུར་ཀྱང་རྒྱལ་སྲིད་ལ་མ་ཆགས་པར་དཀའ་བ་སྤྱོད་པར་འདོད་པ་ཡིན་འདུག་གསུངས་པས་ཀུན་ངོ་མཚར་སྐྱེས་ནས་བཞེངས་ཏེ་བསུ་བ་བྱས་ས། མཇལ་མ་ཐག་བླ་མ་དམ་པ་གསན་དུ་གསོལ་ཁྱིམ་ནས་བྱུང་སྟེ་ཐར་པ་བསྒྲུབ་འདོད་ཀྱང་འདི་ལྟར་གྲགས་པའི་རིགས་རྒྱུད་ཐོབ་པ་ཡིས་བང་ག་ལ་རུ་ཁོ་བོ་འཆིང་ཉེན་གདའ། འོ་འདི་རེད། ད་ཡང། འདི་རེ་འདོད་འདྲ་པོ་ཞུ་གི་ཡོད་རེད་རེད་པ་ད་བླ་མ་མཇལ་མ་ཐག་ཏུ་དེ་ནས་ང་པའི་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་ནས་ཐར་པ་དོན། རེད་པ་ད་ཐར་པ་དོན་དུ་གཉེར་ནས་སྡོད་ཀྱི་འདུག་སྟེ། ད་རིགས་འདི་པའི་མཐོན་པོ་རྒྱལ་པོའི་རིགས་ལ་སྐྱེས་ནས་རྒྱལ་པོའི་སྲས་ལ་སྐྱེ་བ་བླངས་པ་དེ་གིས་ཨ་ནི་བང་ག་ལ་ལ། འཆིང་ཉེན་གདའ་སེ་ཁོ་བོ་རེད་པ་ད་རྒྱལ་སྲིད་བསྐྱངས་ནས་ད་གངས་རྒྱལ་པའི་ཁྱིམ་ལ་པའི་འཆིང་ཡག་གི་ཉེན་ཁ་ཞེ་དྲག་ཡོད་གསུངས་པ་རེད། ཞུས་པར། ཛེ་ཏཱ་རི་དང་བྱང་ཆུབ་བཟང་པོ་དང་རིག་པའི་ཁུ་བྱུག་ཨ་བ་དྷཱུ་ཏི་པ་དངོས་གྲུབ་བརྙེས་པའི་བླ་མ་བསྟེན་གྱུར་ཀྱང་ད་དུང་རྒྱལ་སྲིད་ཉིད་ལས་གྲོལ་མ་གྱུར། བླ་མ་མང་པོ་བསྟེན་ཚར་ཡིན་ཏེ་ད་དུང་པའི་རྒྱལ་པོའི། རྒྱལ་སྲིད་ལས་བི་ཀའི། རྒྱལ་སྲིད་ཀྱི་འཆིང་ཐག་དེ་བས་བཅད་ཐུབ་མ་སོང་གསུངས། ད་ནི་བླ་མ་ཁྱེད་ཀྱི་དྲུང་དུ་བཏང། བདག་ལ་ཐེག་ཆེན་སེམས་བསྐྱེད་དབང་བསྐུར་གྱིས། ངེས་པར་འཆིང་བ་འདི་ལས་བསྒྲལ་དུ་གསོལ། ཐེག་ཆེན་སེམས་བསྐྱེད་ཀྱི་བའི་དབང་བསྐུར་རོགས་གནང། གལ་ཆེ་ཤོས་འདྲ་པོ་དེ་བས་རྒྱལ་སྲིད་ཀྱི་འཆིང་ཐག་དེ་ལ་བས་བཅད་རོགས་གནང་ཞུས་ནས་ད་ར་ཧུ་ལ། བླ་མ་ར་ཧུ་ལ། ལ་ཡག་ཞུས་ནས་རེད་པ་ད་ཞེས་ཞུས་པས་ཉིན་ཞག་བཅུ་གསུམ་བར་དུ་དགྱེས་བཞིན་དུ་ད། རྒྱལ་བུ་གཅིག་པུ་ལ་ཡི་དམ་དགྱེས་པ་རྡོ་རྗེའི་དབང་བསྐུར་གདམས་ངག་ཚང་བར་གནང། རེད་དོ། བ་དང། ཡི་དམ་དགྱེས་པ་རྡོ་རྗེ་གི་བའི་དབང་ཆེན་བསྐུར་བའི་སྒང་ལ་ཡང་ཁོ་རང་གཅིག་པུ་ལ་གནང་བ་རེད། ཁོ་རང་རོགས་པ་དང་ཡོད་དེ་ཡོད་ར་བ་དང་མང་པོ་རྟ་པ་སྟོང་དང་བྱས་ནས་བྱས་ཙང་དབང་ཟེར་ཡ་དེ་གང་བྱུང་མ་བྱུང་ལ་བསྐུར་ཡ་མེད་པ་རེད། སྣོད་ལྡན། རྟ་པ་སྟོང་དང་བཅས་པ་ཞབས་ཕྱི་འདྲ་བ་མང་པོ་ཡོད་རེད་དེ་དེའི་ནང་ཁོ་རང་གཅིག་པུ་ལ་བསྐུར་གནང་ཡིན། ཞེས་ཉིན་ཞག་བཅུ་གསུམ་བར་དུ་དགྱེས་བཞིན་དུ་རྒྱལ་བུ་གཅིག་པུ་ལ་ཡི་དམ་དགྱེས་པ་རྡོ་རྗེ་དབང་བསྐུར་གདམས་ངག་ཚང་བར་གནང།

སྔ་མ་ཡིན་ན་དབང་ཟེར་དུས་སྒང་ལ་མི་ཉུང་ཉུང། སྣོད་ལྡན་དངོས་གནས་ཀྱི་པའི་ཆེད་དུ་བྱ་བའི་གདུལ་བྱ་རིན་པོ་ཆེ་ལྟ་བུའི་ཟེར་ཡ་འདྲ་པོ་རེད། འོ་དེ་འདྲའི་ལ་བའི་བཀའ་དམ་པོ་བྱས་ནས་པའི་གསང་དབང་འདྲ་པོ་ཞིབ་པོ་ཅིག་བྱས་ནས་ཁོའི་མིང་གསང་སྔགས་ཟེར་གི་ཡོད་རེད་བ། གཅིག་ལ་གསང་སྔགས་ཟེར་གི་ཡོད་དོ་བ། གསང་སྔགས་ཟེར་དེ་འདྲ་བྱས་པ་ཡིན་ན་གྲུབ་རྟགས་ཐོན་པ་ཡོང་གི་ཡོད་རེད།

གསང་མཚན་བཏགས་གསང་མཚན་ཟེར་གྱི་འདུག་པ་གསང་བའི་མིང། རྡོ་རྗེ་བཏགས། དེ་ནས་བླ་མ་རཱ་ཧུ་ལས། འཇིགས་པའི་གྲུབ་ཐོབ་ཕོ་མོ། གཅེར་བུ་བརྒྱད་ལ་རྒྱལ་བུ་རྒྱལ་བུ་འདིའི་ཕྱི་འབྲང་བྱོས་ལ་བང་ག་ལ་རུ་སོང། ཡབ་རྒྱལ་པོའི་བསམ་པ་སྒྱུར། རྒྱལ་བུ་འདི་རྒྱལ་སྲིད་ཕྲོལ་ལ་བླ་མ་ཨ་བ་དྷཱུ་ཏིའི་དྲུང་དུ་སླར་སྐྱོལ་ལོ་གསུངས། རྒྱལ་བུས་ཀྱང་དེའི་ཚེ་ཧེ་རུ་ཀའི་ཆས་མཛད་ནས། ད་བླ་མ་རཱ་ཧུ་ལ་གུཔ་ཏ་གིས་པའི་ཐབས་ཤེས་གནང་ནས།

ཨ་ནི་མཉམ་དུ་བཏང་ནས་མ་བརྒྱ། མི་བརྒྱའི་ཁར་སོར་བརྡ། ཡབ་རྒྱལ་པོ་ཡོད་ས་ལ་མར་སོང་གསུངས་རེད། ཡབ་རྒྱལ་པོའི་བསམ་པ་བསྒྱུར། རྒྱལ་བུ་འདི་རྒྱལ་སྲིད་ཕྲོལ་ལ། བླ་མ་ཨ་ཝ་དྷཱུ་ཏིའི་དྲུང་དུ་སླར་སྐྱོལ་ལ་སོང་ཟེར། རྒྱལ་བུས་ཀྱང་དེའི་ཚེ་ཧེ་རུ་ཀའི་ཆས་མཛད་ནས་ཟེར་ད་གྲུབ་ཆེན་གྱི་ཆས་མཛད་ནས། ཕེབས་པས་ཕོ་བྲང་གི་ཉེ་འཁོར་དུ་སླེབས་པའི་ཚེ་ཟེར་ད་ཕོ་བྲང་གི་ཐག་ཉེ་པོ་རུ་སླེབས་ཡོང་དུས་ད་ཁོ་རང་ངོ་ཤེས་པ་ཡོད་ར་བ་ད་ད། ཕོ་བྲང་གཡས་གཡོན་གྱི་པའི་རུ་དང་འཁོར་ཚོགས་དག་དེ་ཚོའི་ཚོགས་དེ་ཚོའི་གྱིས་མཐོང་བའི་སྒང་ལ། འཁོར་ཉེ་འཁོར་དུ་སླེབ་པའི་ཚེ་ཀུན་གྱིས་བལྟས་པས་ངོ་ཡང་ཤེས། ད་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ཡིན་པ་ཡང་ཧ་གོ་གི་ཡོད་རེད་རྒྱལ་པོའི་སྲས་དེ་ཡིན་པ་གང་ག་ཤེས་ཀྱི་རེད་བ་ཡིན་ན་ཡང་སྨྱོན་པ་འདྲ་བོ་ཅིག་ཆགས་ཏེ་ཡོད་རེད་ད། སྐྲ་ཟིང་ཟིང་འདྲ་བོ་པའི་གཟུགས་པོ་པའི་དམར་ཧྲེང་འདྲ་བོ་ཅིག་ཐལ་བ་བྱུགས་བྱས་འདྲ་བོ་བྱས་རེད་བ་ད། ཕྱག་ལ་ག་རེ་ཐོད་པ་དེ་དག་ག་རེ་བསྣམས་ཡོད་ནའོ་དེ་ཚོ་གྲུབ་ཆེན་གྱི་ཆས་བྱས་ནས་ཕེབས་ཡོད་རེད་བ་ངོ་ནི་ཤེས། སྤྱོད་པ་དེ་སྨྱོན་པའི་སྨྱོ་སྤྱོད་འདྲ་བོ་ཆགས་རོགས་པ་དེ་ཡང་དེ་ཚོ་ཡང་སྨྱོན་པ་ཤ་སྟག་འདྲ་བོ་ཞིག་དེ་ད་ཕར་ཕེབས་ཚུར་ཕེབས་ཨོ་དུ་བྱེད་ནས། ཧེ་རུ་ཀའི་ཆས་མཛད་ནས་ཕེབས་པས་དེ་བྱས། ཀུན་གྱིས་བལྟས་པས་ངོ་ཡང་ཤེས་འཇིགས་པ་ཡང་སྐྱེས། ཟླ་བ་གསུམ་དུ་སྨྱོ་སྤྱོད་བསྐྱངས་ཏེ་འོ་ད་ཟླ་བ་གསུམ་གྱི་རིང་ལ་སྨྱོན་པ་འདྲ་བོ་བྱེད་ནས་ད་རྒྱལ་པོའི་ཕོ་བྲང་གི་གཡས་གཡོན་དེ་བ་ཕར་ཚུར་ཕེབས་པ་རེད། ཟླ་བ་སྨྱོ་སྤྱོད་བསྐྱངས་ཏེ་རྣལ་འབྱོར་ཕོ་མོ་རྣམས་མཆོང་ཞིང་རྒྱུག། འོ་ད་ཕར་མཆོང་ར་བ་ཚུར་མཆོང་ཡོན་འདྲ་བོ་དང་འོ་འདི་རེད་ཀུན་གྱིས་རྒྱལ་སྲིད་སྤོང་བར་ཁོ་ཐག་ཆད། ད་རེ་བ་ཆད་འགྲོ་བ་ད་སྨྱོན་པ་ཆགས་ས་ཤག་ད་རྒྱལ་སྲིད་སྐྱོང་ཐུབ་ཡག་མི་འདུག་གསུང་དེ་འདྲ་ཞིག་མ་བྱས་ན་གང་ག་ལོག་གིས་པའི་རྒྱལ་པོ་བྱེད་དགོས་ཡོད་བྱས་ཨ་ནི་འོ་ད་རྒྱལ་སྲིད་ཕ་གི་རྒྱུན་ཆད་འགྲོ་གི་རེད་ཟེར་བྱས་ཨུ་ཚུགས་རྒྱག་གི་ཡོད་ར་བ་ད་ཡབ་ཡབ་ཡུམ་དང་བཅས་པ་པས་མི་མང་དང་བཅས་པ་ཚང་མ་ལོག་གི་རེ་བ་བྱེད་གི་ཡོད་ར་བ་འོ་ད་རེ་བ་ད་ལྡོག་ཡག་གི་ཆེད་དུ། རྒྱལ་སྲིད་སྤོང་བ་ཁོ་ཐག་ཆད། ཐམས་ཅད་འཕྲེང་བཞིན་རང་སར་མཆི་མ་འབྱིན། ཨ་གང་ག་སེམས་ཕམ་ནས། ར་བ་ད། ལྷག་པར་དུ་ཡབ་ཀྱི་ཞལ་ནས། ཨེ་མ་བུ་ཁྱོད་ལེགས་པར་བཙས་པའི་ཚེ། ཡ་མཚན་ལྟས་མཐོང་རྒྱལ་སྲིད་སྐྱོང་སྙམ་ནས། དགའ་བའི་སེམས་ཀྱིས་ཡིད་དབང་གསོས་པར་གྱུར། ད་ནི་ནགས་ཁྲོད་བསྟེན་བློ་ཇི་ལྟར་ལགས། ད་ཡབ་རྒྱལ་པོས་པའི་གསུང་སྐད་འདྲ་བོ་ཤོར་ནས། ད་ཁྱེད་རང་དང་དང་པོ་པའི་བཙས་པའི་སྒང་ལ་སྐུ་བལྟམས་པའི་སྒང་ལ་ཞེ་དྲག་གི་པའི་རྟགས་མཚན་མ་བཟང་པོ་ཞིག་མང་པོ་བྱུང་སོང། དེ་ཡིན་ཙང་ངས་ཁྱེད་རང་པའི་རྒྱལ་སྲིད་སྐྱོང་མཁན་ཡག་པོ་ཞིག་ཅིག་ཆགས་ཀྱི་རེད་བསམ་ནས་དགའ་པོ་ཞེ་དྲག་བྱུང། ཡིད་དབང་གསོས་ཟེར་བ་ད། ཡིན་ན་ཡང་ད་ག་རེ་རེད་སོང་ཁྱེད་རང་ཤིང་ནགས་གསེབ་ལ་ཕར་ཕྱིན་ཚུར་ཕྱིན་ག་འདྲ་རེ་ཞིག་ཐུག་པ་ཡིན་ན་ད་སྤྱོད་པ་འདི་ལ་འདི་འདྲའི་སྤྱོད་པ་སྡུག་ཅག་ཅིག་ཆགས་ཤག། ལོ་པ་དང། ད་ནི་ནགས་ཁྲོད་བསྟེན་ལོ་ཇི་ལྟར་ལགས་ཞེས་གསུངས་པ་དང། རྒྱལ་བུས་ད་ཡང་ལན་ཞུས་པ་ལས་དེའི་ལན་དུ་ཅི་གསུངས་བདག་གིས་རྒྱལ་སྲིད་བཟུང་གྱུར་ན། ཚེ་འདིར་ཡུད་ཙམ་ཡབ་དང་འགྲོགས་མོད་ཀྱང། ད་ཡབ་ཀྱི་བཀའ་ནང་ད་ཅི་ནས་ངས་རྒྱལ་སྲིད་སྐྱོང་པ་ཡིན་ན། སྐྱོང་མི་ཐུབ་པ་ད་ཡོད་མ་རེད། སྐྱོང་ད་ཐུབ་ཀྱི་རེད་དེ། ཨ་ནི་དེ་ཚེ་འདི་པའི་ཡབ་དང་འགྲོགས་པ་དང་ཡུད་ཙམ་ཚེ་འདི་གཅིག་བོ་ལ་ཡབ་དང་དེ་འབྲལ་བ་མེད་པ་ཅིག་ཐུག་ཡ་གཅིག་རེད་མ་གཏོགས་སྐྱེ་བ་གཏན་དུ་ཨ་ནི་ཐུག་གི་མ་རེད། ཕ་བུའི་ངོ་མི་ཤེས་པ་ཆགས་འགྲོ་གི་རེད། རེད་བ། ཚེ་འདིར་ཡུད་ཙམ་ཡབ་དང་འགྲོགས་མོད་ཀྱང་སྐྱེ་བ་གཏན་དུ་ཕ་བུར་མི་ཤེས་ཤིང་ཕན་ནུས་མེད་ན་ཤིན་ཏུ་འཚངས་པ་ཡིན། བདག་གིས་རྒྱལ་སྲིད་ཆེན་པོ་རབ་སྤངས་ནས་ངེས་པར་རྣམ་གྲོལ་བྱང་ཆུབ་ལམ་བསྒྲུབས་ན་སྐྱེ་བ་གཏན་དུ་དགའ་བདེར་འགྲོགས་སུ་འོང། སྐྱེ་བ་གཏན་དུ་ད་རྒྱལ་སྲིད་སྤངས་ནས་ཁྱིམ་ནས་ཁྱིམ་པ་ཕར་སྤངས་ནས་འོ་ད་ཆོས་ལ་ཕེབས་པ་ཡིན་ན་སྐྱེ་བ་གཏན་དུ་འགྲོགས་ཐུབ་ཡ། སྐྱེ་བ་གཏན་དུ་དཔེ་དགའ་བདེར་འགྲོགས་སུ་འོང། དེ་ཕྱིར་བདག་ལ་གོ་སྐབས་བསྩལ་དུ་གསོལ། ཞེས་ཞུས་པ་དང་འོ་ད་དེ་ནས་ཡུམ་གྱི་ཞལ་ནས། ཅི་ཕན་བུ་འདི་ཤིན་ཏུ་འཁྲེང་ན་ཡང། ད་རྒྱལ་སྲིད་དཔེ་དབྱུགས་ནས་ཐག་རིང་པོ་ཕར་ཕེབས་ཡ་དེ་ལ་དཔེ་གི་ཞེ་དྲག་གི་དཔེ་བློ་ཕམ་པོ་འདུག་སེམས་འཁྲེང་པོ་འདུག་ལོ་ད་ཅི་ཕན་བུ་འདི་ཤིན་ཏུ་འཁྲེང་ན་ཡང། སྐྱེ་དགུ་ཀུན་ལ་ལས་ཀྱི་འཕེན་པ་གཙོ། སྐྱེས་མཆོག་གང་དུ་བདེ་བར་ཆོས་ལ་ཐོངས། ཡུམ་དེ་ཟེར་བློ་སྟོབས་འདྲ་བོ་སྙིང་སྟོབས་ཆེན་པོ་རང་ཡོད་པ་འདྲ་བོ་ཅིག་འདུག་བ། ད་སེམས་འཁྲེང་ད་འཁྲེང་གི་འདུག་ཟེར་སོ་སོའི་ཕྲུ་གུ་རེ་ཐག་རིང་པོ་ཅིག་ལ་དཔེ་གི་མིག་གིས་མཐོང་ས་མེད་པ་ཅིག་ལ་ཕར་ཕེབས་འགྲོ་དུས་ཡིན་ན་ཡང་སྐྱེ་བ་སྐྱེ་དགུ་ཚང་མ་ལ་ལས་ཀྱི་འཕེན་པ་སོ་སོ་སོ་སོ་སྐྱེ་བ་སྔ་མའི་ལས་ཀྱི་འཕེན་པ་ག་རེ་ཡོད་ན་དེ་བྱེད་དགོས་རེད་མ་གཏོགས་དེ་ལ་བཅོས་ཡག་ཡོད་མ་རེད། རེད་པ་ད་ལས་ཀྱི་འཕེན་པ། ཨོ་དེ་ཡིན་དུས་སྐྱེས་མཆོག་གང་དུ་བདེ་བར་ཆོས་ལ་ཐོངས། ད་ག་བ་ཕེབས་ཀྱི་ཡིན་ན་ཨ་ནི། ཆོས་ལ་དཔེ་ཐོངས། ཡབ་ལ་ཞུས་པ་འདྲ། ཁྱེད་ནི་གཏན་དུ་འགྲོགས་པའི་སྨོན་ལམ་འཚལ། ཞེས་གསུངས་ནས་གནང་བ་བྱིན། དེ་ནས་རྒྱལ་བུ་ནང་པར་ཐོ་རངས་རྣལ་འབྱོར་ཕོ་མོ་རྣམས་དང་ལྷན་ཅིག་ནགས་ཁྲོད་དུ་བླ་མ་ཨ་ཝ་དྷཱུ་ཏིའི་སར་བྱོན། དབུ་མའི་ཆོས་རྣམས་བསླབས།

དེ་རེད་པ་དང། སོ་སོ་སོ་སོ་དཔག་ཚོད་གཅིག་གི་ཁྱིམ་ལ་མ་ཐག་པ་ར་གཅིག་འཐེན་བསྡད་ནས་དགོན་པ་ནང་ཡར་ཅིག་སླེབས་ཚར་བ་ཡིན་ན་ཡང་ད་ཁྱིམ་ད་གཅིག་ཐག་པ་ར་གཅིག་འཐེན་བསྡད་ནས་འབྲེལ་བ་ར་གཅིག་ཆགས་བསྡད་ནས་རེད་པ་དང། གང་མཚམས་གཅིག་གང་མཚམས་གཅིག་ལ་ཨ་ན་ཁྱིམ་ལ་མར་ཤོར་འགྲོ་ཡ་མང་ཆེ་བ་དེ་འདྲི་གཅིག་ཡོང་གི་འདུག་བ། དེ་ཡིན་དུས་དང་པོ་མི་གྲལ་ནས་བུད་དགོས་ཀྱི་ཡོད་རེད། ཨོ་ཁོ་སྨྱོན་པ་རེད་ཟེར་ཡ་གཅིག་བྱུང་ན། ད་ལྟའི་ཆོས་ཨང་ཀི་དང་པོ་ཆགས་ཀྱི་ཡོད་རེད། ཆོས་པ་ཡིན་ན། ཁོ་སྨྱོན་པ་རེད་ཟེར་གྱི། ཁོ་མི་དང་མཐུན་གི་མ་རེད་ཟེར་གྱི། བ། ཨ་ནི་ཁྱི་གྲལ་ལ་སྙེགས། དེ་ནས་ལྷ་གྲལ་ཐོབ་ཡོང་གི་རེད། མདོར་ན། འོ་དེ་བྱས་ནས་འདི་ནས། མདོར་ན་བླ་མའི་དྲུང་དུ་ཐོས་བསམ་སྒོམ་གསུམ་སྟན་ཐོག་གཅིག་ཏུ་སྒྲུབ་པ་སྒྲུབ་པར་མཛད་དེ། བླ་མའི་དྲུང་དུ་ཐོས་བསམ་སྒོམ་གསུམ་སྟན་ཐོག་གཅིག་ཏུ་བསྒྲུབ་པར་མཛད་ཟེར་དེ་ལ་གོ་རྒྱུ་ཡོད་ཟེར་བས་བླ་མའི་དྲུང་དུ་ད་ག་ཟེར་ཐོས་བསམ་སྒོམ་གསུམ་སྟན་ཐོག་གཅིག་ཏུ་ཟེར་དེ་མེད་པ་བྱས། བླ་མའི་དྲུང་ལ་ཐོས་བསམ་སྒོམ་གསུམ་སྟེགས་ཐོག་སྟན་ཐོག་གཅིག་ཏུ་བསྒྲུབ་པར་མཛད་དེ། ཨོ་དེ་རེད། བེ་བུམ་སྔོན་པོ་ལས། ལོ། ལོ་བདུན་རྗེས་སུ་འབྲངས་པའི་ཨ། ཨ་བ་དྷུ་ཞེས་གསུངས། རྒྱལ་པོའི་ཕོ་བྲང་རྒྱལ་མཚན་ཅན་ན་མི་ཁྱིམ་འབུམ་ཕྲག་གཅིག་དང། ད། བི་ཀའི་རྒྱལ་སྲིད་པའི་ཡལ་བར་དོར་ཡ་གི་ཁོ་རང་གི་པའི་རྒྱལ་སྲིད་ཀྱི་འཆིང་ཐག་བཅད་ས་གི་རྒྱལ་སྲིད་དེ་གི་ག་འདྲ་ཅིག་ཡོད་རེད་ཟེར་རྒྱལ་སྲིད་ཀྱི་རྣམ་པ། ཡག་ལོས་འདྲ་བོ་ག་འདྲ་ཅིག་ཡོད་རེད་ཟེར་ན་རྒྱལ་པོའི་ཕོ་བྲང་རྒྱལ་མཚན་ན་རྒྱལ་མཚན་ཅན་ན་མི་ཁྱིམ་འབུམ་ཕྲག་གཅིག། ཁྲུས་ཀྱི་རྫིང་བུ་སྟོང་ཕྲག་ཉི་ཤུ་རྩ་ལྔ། སྐྱེད་མོས་ཚལ་བདུན་བརྒྱ་ཉི་ཤུ། ཏཱ་ལའི་ལྗོན་ཤིང། དེ་ནས་སྟོང་ཕྲག་ང་དྲུག། འབངས་ཀྱི་སྐྱེ་བོ་སྟོང་ཕྲག་སོ་ལྔ། ར་བ་རིམ་པ་བདུན་གྱིས་བསྐོར་བ། བར་གྱི་ཟམ་པ་སུམ་བརྒྱ་རེ་གསུམ། གསེར་གྱི་རྒྱལ་མཚན་སྟོང་ཕྲག་ཉེར་ལྔ། དབུས་ཀྱི་ཕོ་བྲང་དེ་ནས་རྒྱ་ཕིབས། ལོགས་ལྟ་རྒྱ་ཕིབས་བཅུ་གསུམ། ལོངས་སྤྱོད་ཀྱིས་རྒྱ་ནག་སྟོང་ཁུན་རྒྱལ་པོ་དང་མཉམ་པ། ཡོད་དོ། དེ་འདྲི་གི་པའི་རྒྱལ་སྲིད་མངའ་ཐང་ཆེན་པོ། རྒྱ་ནག་གི། རྒྱལ་ཁབ་དང། མཉམ་པ་འདྲ་པོ་ཅིག་ཡོད་རེད་ཟེར་དེ་དུས་གནས་པའི་རྒྱ་ནག་གི་རྒྱལ་ཁབ་དེ་བི་གས་ཅིག་མངའ་ཐང་ཆེན་པོ་ལ་བརྩི་གི་ཡོད་པ་འདྲ་འདུག་བ་འོང་འདི་རེད་ད་སྟོང་ཁུན་ཟེར་ཡ་དེ་ལ་བླ་མ་ཚོའི་གསུང་སྟངས་མི་འདྲ་བ་ཁ་ཤས་ཅིག་ཡོད་རེད་ལོངས་སྤྱོད་ཀྱིས་རྒྱ་ནག་སྟོང་ཁུན། ད་གསུང་སྟངས་ཚང་མ་ལ་དོན་དག་དེ་སྟོབས་འབྱོར་ཆེན་པོ་ཡིན་པ་ཅིག་གི་བསྟན་ཡག་གི་དོན་དག་ཅིག་རེད། སྟོང་ཁུན། གླང་པོ་ཆེ་བེ་གའི། སྟོང། ཡོད་ས། འདི་རུ། རྒྱལ་པོ་དེ་ལ་བེ། གླང་པོ་དཔེར་ན་བོད་ལ་ཡིན་ན་ཅིག་མི་ཚང་སྟོབས་ཆེན་པོ་རེད་རྟ་སྟོང་ཕྲག་ཡོག་རེད། སེམས་ཅན་སྟོང་ཕྲག་ཡོག་རེད་སེམས་ཅན་ཁྲི་ཡོག་རེད་ལུག་ཁྲི་ཡོག་རེད་ཟེར་གང་ད་མི་ཚང་ཆེན་པོ་སྟོབས་ཆེན་པོ་བརྩི་གི་ཡོག་དེ་ནང་ད་གླང་པོ་ཆེ་སྟོང་ཕྲག་ཡོད་ཡོད་ཡོད། སྒྲོ་བཏགས་སེམས་ཅན་གྱི་ཚོད་འདྲ་བོ་དེ་ལ་འོ་ད་སྟོང་ཕྲག་པའི་ཚོད་འཛོམས་ནས་པའི་ཨ་ནི་དགེ་དབང་ཡོད་དེ་གི་ཁུན་ནས་གླང་པོ་ཆེ་སྐད་ཡོད་ཀྱི་ར་ཧོར་ཧོར་གར་ཅིག་ཡོད་ན་པའི་གླང་པོ་ཆེ་སྟོང་ཕྲག་འཛོམས་ཡོད་འདུག་འོ་ད་འདིར་འདིར་འདིར་འདིར་ཟེར་ཡ་འོ་ད་དེ་འདྲའི་ལ་ཡའི་གསུང་གི་ཡོག་རེད་ཡང་གསུང་སྟངས་ཅིག་ལ་པའི་གསོལ་ཚིགས་ཞལ་ལག་མཆོད་པའི་སྒང་ལམ། རྒྱ་ནག་རྒྱལ་པོ་སྔ་མ་སྔ་མ་དེ་ཚོ་པའི་ཞལ་ལག་ཅིག་མཆོད་ཡོང་དུས་པའི་དུས་ཡུན་དེ་པའི་རྒྱ་ཟས་ལེའུ་བཅོ་བརྒྱད་ཅིག་དང་ཆོག་གི་ཡོག་མ་རེད་ལེའུ་བརྒྱ་ཉིས་བརྒྱ་འདུག་སྒྲིག་ནས་རེད་པ་ད་ཨ་ནི་དེ་ཡང་འཁོར་ཡ་ཡོད་པ་འདུག་གསོལ་ནས་འདུག་བརྒྱ་ཉིས་བརྒྱ་ཡོད་པའི་དཀར་ལམ་ཅིག་རེད་པ་ད་རེ་རེ་རེ་རེ་པའི་གི་ཞབས་ཕྱི་པའི་གསོལ་དཔོན་ཚོ་ག་ཡ་ལྕགས་དེ་གོ་བྱུང་ན་པའི་ཁང་པ་ནང་ལ་མི་གང་དེ་གི་རེད་བ་ཚོང་ཁ་རེ་བརྒྱབ་དེ་དེ་གོ་བྱེད་དེ་མ་རེད་འདུག་བསྐོར་ཡ་བྱས་ནས

ཤར་ཕྱོགས་རྒྱ་ནག་རྒྱལ་པོ་ཟེར། སྟོང་ཁུན་རྒྱལ་པོ། དོན་དག་འདི་ད་སྟོབས་འབྱོར་ཆེན་པོ་ཡོད་པ་ཅིག་གཏན་འཁེལ་ཡོད་རེད་ཧ་གོ་སོང་ཨ། ཨ་ནི་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་གི་བི་གའི་འདི་ཡོད་རེད་ད། རྒྱལ་སྲིད། བང་ག་ལི། རྒྱལ་ཁབ་དེ་འོ་དེ་དང་འདྲ་བ་མཉམ་པ་ཅིག་ཡོད་རེད་དེ། དེ་ཚོ་གང་ག་བློས་བཏང་ནས། ཐལ་བ་མཆིལ་མའི་ཐལ་བ་རུ་པ་ད་བཞིན་དུ་བི་གའི་བློས་བཏང་ནས་བི་གའི་གཡུག་ནས་ཨ་ནི་ཆོས་ལ་ཕེབས་པ་རེད་ད་དོན་དག་དེ་རེད། སྟོང་ཁུན་རྒྱལ་པོ་དང་མཉམ་པ། མཉམ་པ་ཡོད་དོ། ཇོ་བོ་ཆེན་པོ་དེས་དེ་ལྟ་བུའི་རྒྱལ་སྲིད་སྟོབས་འབྱོར་མངའ་ཐང་འགྲན་ཟླ་མེད་པ་དེ་མཆིལ་མའི་ཐལ་བ་བཞིན་དོར་ནས་ཆོས་ལ་གཤེགས་ཤིང་བདག་ཅག་གི་སྟོན་པས་འཁོར་ལོས་སྒྱུར་བའི་རྒྱལ་སྲིད་ཕྱག་མཐིལ་ན་ཡོད་པ་མཆིལ་མའི་ཐལ་བ་བཞིན་དོར་ཏེ་རེད་པ་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བའི་མཛད་པ་དུ་མ་མཛད་ན། ཨཱ་ནི། སྐུ་ཚེ་དེ་ལ་བི་ཀའི་འཁོར་ལོས་སྒྱུར་བའི་རྒྱལ་པོ་བྱ་ཡ་རེད། གཏན་འཁེལ་བ་རེད། འཁོར་ལོས་སྒྱུར་བའི་རྒྱལ་པོ། རེད་དེ། སྟོན་པས་འཁོར་ལོས་སྒྱུར་བའི་རྒྱལ་སྲིད་ཕྱག་མཐིལ་ན་ཡོད་པ་དེ་མཆིལ་མའི་ཐལ་བ་བཞིན་དུ་དོར་ནས། རུ་བ་ད། ཨཱ་ནི་ཤིང་ནགས་གསེབ་ལ་ཕེབས་པར་རུ་བ་ད། མཆོད་རྟེན་རྣམ་དག་དྲུང་དུ་བི་ཀའི་རབ་ཏུ་བྱུང་ནས། སྐུ་གཟུགས་ཀྱི་རྒྱན་ཆས་དང་བི་ཀའི་དེ་ཚོ་གང་ག་བློས་ཕར་སྦྱིན་པ་བཏང། སོ་སོའི་བི་གའི་དེར་བ་ད་རབ་བྱུང་གི་ཆའི་ནང་ནས། ཕྱག་མཐིལ་ན་ཡོད་པ་མཆིལ་མའི་ཐལ་བ་བཞིན་དོར་ནས་རབ་ཏུ་བྱུང་བར་མཛད་འདུག་ན། དེ་དག་གི་རྣམ་ཐར་ལ་མིག་ཡར་ལྟ་བྱས་སློབ་དགོས་གསུངས་ད་ང་ཚོ་ལ་གསུང་གི་ཡོག་བ་ད་བ་ད་བི་གའི་གང་ཅིག་ཁྱིམ་ལ་བི་གའི་ཚེ་འདི་ལ་ཆགས་ཞེན་མེད་པ་དེའི་ནང་ནས་ཚེ་འདི་ལ་དང་པོ་ཆགས་ས་དེ་སོ་སོ་སྐྱེ་ས་དེ་ལ་ཆགས་ཡོད་བ་ད་དང་པོ་སྐྱེ་ས་འདྲ་བ་དེ་རེད་བ་དང། བྱ་ཚོ་ཡིན་ན་བི་ཀའི་དང་པོ་སྐྱེས་ས་ཚང་འདྲ་པོ་དེ་ལ་ཚུར་ལོག་ནས་ཅིག་བྱེད་ཨོ་དེ་ན་ད། སོ་སོའི་སྐྱེས་ས་ཚང་དེ་ཁྱིམ་དེ་རེད་བ་ཨོ་དེ་ལ་མ་ཆགས་པ་བྱས། ཁ་མིག་ཡར་ལྟ་བྱེད་དགོས་རེད། ལྷོ་དགོས། ད་ལྟ་རང་ཅག་རྣམས་ཆོས་ཚང་ཆོས་ཐོངས་དང་རྫོང་དཔོན་ཞིག་ཏུ་བསྐོ་ཟེར་ན་ཐེ་ཚོམ་མེད་པར་ནུས་ཚོད་འདུག། རེད་རེད་བ་ད། དཔེར་ན་ཁྱེད་རང། རེད་བ་ད། མངའ་སྡེ་གི་དཔོན་པོ་བསྐོ་གི་ཡིན། དཔེར་ན་སོ་སོས་སོ་སོ་ལ་བསམ་བློ་བཏང་ཨ། ངས་སོ་སོས་སོ་སོ་ལ་ལབ་གི་ཡོད། ཁྱེད་རང་བི་ཀའི་སང་ཉིན་མགྱོགས་པོ་བི་ཀའི་མངའ་སྡེ་གི་དཔོན་པོ་བསྐོ་གི་ཡིན་ད་ཟེར་ལབ་བྱུང་ན། ད་ག་རེ་བསམ་བློ་འཁོར་ས་རེད། ཏན་ཏན་བི་ཀའི་མངའ་སྡེ་དཔོན་པོ་བསྐོ་གི་ཡིན། ཡིན་ན་ཡང་རབ་བྱུང་བྱས་ན་ཏོག་ཙེ་འགྲིག་གི་མི་འདུག་མངའ་སྡེ་གི་ལས་ཀ་ཞེ་དྲག་དང་གཅིག་འདྲ་མི་འདྲ་ལས་ཀ་མང་པོ་བྱེད་དགོས་རེད། དེ་ཡིན་དུས། ཨོ། ལས་ཀ་མང་པོ་བྱེད་དགོས་ཡོད་ཙང་རབ་བྱུང་བྱས་ན་འདྲ་ཆགས་པོ་རང་མི་འདུག་དེ་ཡིན་དུས་ད་བྱས་ན་རབ་བྱུང་བསླབ་པ་མེད་པ་བྱས་སོ་སོ་མི་གཅིག་རེད་ད་སྐད་ཆ་སྙན་པོ་མང་པོ་བཤད་རྒྱུ་ཡོད་རེད་བ། ཨ་ནི་ད་མངའ་སྡེ་དཔོན་པོ་ཅིག་བསྐོ་གི་ཡིན་དེ་བྱེད་གི་ཡིན་ན་ཅིག་མི་ལ་ཕན་ཐོགས་བྱེད་ཡ་འདྲ་བས་ཆོས་ལ་ཅིག་བྱེད་ཡ་འདྲ་བོ་དགོན་པ་ཡར་རྒྱས་བཏང་ཡ་འདྲ་བོ་ཞིག་ཡོང་གི་རེད་ད་ཟེར་ཀ་བྱས་ན་ཨ་ནི་ག་རེ་བྱེད་ས་རེད་སོ་སོ། ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ནང་ལྟར་བྱས་མཆིལ་མའི་ཐལ་བ་བཞིན་དུ་བློས་བཏང་ཐུབ་ས་རེད་ཁོ་དེ་ཡག་པོ་འདུག་སོང་ཙང་འདྲ་བོ་ད་མངའ་སྡེ་དཔོན་པོ་ཞིག་བསྐོ་རོགས་བྱས་ན་འདྲ་ཟེར་ག་བྱས་ཨ་ནི་མི་ཚོ་ལ་ཅིག་འདྲ་ཆགས་པོ་རེ་བྱེད་ག་བྱེད་ང་དེ་བྱས་ད་དེ་བས་ཆོས་ལ་ཕན་གི་ཡོད་ས་རེད་ད་དགོན་པར་བྱེད་ཅིག་བྱེད་ཡར་རྒྱས་བཏང་ཡང་བྱེད་ཅིག་བྱེད་ཟེར་མི་མང་པོ་ལ་ཕན་གི་ཡོད་ས་རེད་ད་ཟེར་ག་བྱས་ཡང་ཨ་ནི་དཔོན་པོ་དེ་ཡར་བྱས་ཚར་སོང་དེ་ག་ལེ་ག་ལེ་སྡོམ་པ་དེ་མར་ཨ་ནི་ཡར་ཕུལ་གི་ཡིན་ན་རེད་མར་གློད་གི་ཡིན་ན་རེད་ག་ག་བཞག་བཞག་གི་ཡིན་ག་ལེ་ག་ལེ་ཨ་ནི།

ད་ལས་ཁག་པོ་ཞིག་འུ་ཅིག་བློས་བཏང་གི་ཡོད་རེད་མ་གཏོགས་ལས་སླ་པོ་ཡིན་ན་ད་བློས་བཏང་རེད་བ་འོ་འདི་བྱས་ཙང་ཁ་མིག་ཡར་ལྟ་བྱེད་དགོས་རེད་བསམ། རྒྱལ་སྲིད་ལྟ་ཞོག་ཤག་སྣ་ཁུང་ཙམ་ད་ཨ་ནི་རྫོང་དཔོན་ཅིག་དང་ཕར་གཡུག་ཞོག། སོ་སོར་ཤག་སྣ་ཁུང་ཙམ་ལས་ཆུང་ཆུང་ཅིག་ཡོད་ན་དཔེར་ན་གྲྭ་ས་གྲྭ་ཚང་ཡིན་ན་རེད་དགོན་པ་ག་བ་ཡིན་ན་རེད་སོ་སོ་ལ་ཤག་རེ་ཅིག་བདག་ཐུབ་དགོས་སོ་སོ་རང་བདག་ཐུབ་ཅིག་ཡོད་ན་དེ་བློས་བཏང་ཡང་དཀའ་ལས་ཁག་པོ་རེད་བ། ཐག་རིང་པོ་ཅིག་དགོན་པའི་ལས་ཀ་བྱས་འགྲོ་ཁ་ཅིག་བབས་པ་བབས་ཀྱང་ཡང་ཚོས་ཐག་པ་བརྒྱབ་དེ་ཁོར་ཡུག་མགོ་རུ་ཤག་དེ་ག་རེ་རེད་འདུག་ཟེར་བྱས་ཡང་ཤག་ཡང་ཤག་དེ་མི་ལ་ཤོར་ཡོང་དང་བསམ་འདུག་དེ་རྗེས་གཅིག་རེ་གཅིག་བསལ་ནས་དེ་བློས་བཏང་ཡང་ཁག་པོ་རེད་བ་ཤག་སྣ་ཁུང་ཙམ་བྱས་རེ་ཆུང་ཆུང་ཅིག་རྒྱལ་པོའི་ཕོ་བྲང་གི་ཚོད་བྱས་ན་ང་ཚོའི་ཤག་དེ་སྣ་ཁུང་ཙམ་ཅིག་རེད་བ་ཁག་པོ་ཞེ་དྲག་ཡོད་རེད། ཤག་སྣ་ཁུང་ཙམ་གྱི་ཀ་ཅ་ཡང་བློས་ཐོངས་དཀའ། དེ་ལྟར་ཇོ་བོ་ཆེན་པོས་རྒྱལ་སྲིད་མཆིལ་མའི་ཐལ་བ་བཞིན་དོར་ནས་ལོ་བདུན་རིང་བླ་མ་ཨ་ཝ་དྷཱུ་ཏི་པ་གཙོ་བོར་བསྟེན་ཅིང་གཞན་ཡང་དངོས་གྲུབ་བརྙེས་པའི་བླ་མ་དུ་མའི་སྤྱན་སྔར་རྡོ་རྗེ་ཐེག་པ་ལ་སྦྱངས་པས་གཞུང་དང་གདམས་ངག་མ་ལུས་པ་ལ་མཁས་པར་གྱུར་ཏེ། འོ་ད་བླ་མ་མང་པོ་བསྟེན་གནང་ནས། རེད་བ་ད་བཤེས་གཉེན་ཚུལ་བཞིན་དུ་བསྟེན་ནས་ཨ་ནི་སྦྱངས་པ་མཛད་ནས་ཞེ་དྲག་གི་པའི། གཞུང་དང་གདམས་ངག་མ་ལུས་པ་ལ་པའི་མཁས་པ་ཆེན་པོ་གྱུར། རེས་ནུབ་གཅིག་གི་མནལ་ལམ་དུ། པཎྜི་ཏ། ངག་གི་དབང་ཕྱུག་གྲགས་པ་ལ་རྒྱུད་འབུམ་ཕྲག་གཅིག་དང། བཞི་བརྒྱ་ལྔ་བཅུ་རྩ་གཅིག་གསན་ཏེ། ཨ་ནི་གསང་སྔགས་ལ་ང་ཉིད་མཁས་སོ་སྙམ་དུ་དགོངས་པ་བྱུང་བ་ན། ཌཱ་ཀི་མ་རྣམས་ཀྱིས་ད་ཇོ་བོ་རྗེ། ཞེ་ས་མ་ཞུས་ན་ཏོག་ཙམ་པའི། མཁས་པ་ཡིན་དགོངས་ནས་ང་རྒྱལ་འདྲ་བོ་རེད་བ་ད་འཁྲུངས་པའི་ཚུལ་འདྲ་བོ་མཛད་ནས། གསང་སྔགས་ལ་པའི་ང་ལས་ལྷག་པ་མཁས་པ་ཕལ་ཆེར་མེད་དགོངས་ཡག་འདྲ་བོ་ཅིག་ཞི་དྲག་མཁས་པ་ཆེན་པོ་ཆགས་ཡོད་རེད་བ། དེ་ཡིན་དུས་ད་ང་རྒྱལ་དེ་པའི་བཅག་ཡག་གི་དོན་དག་ལ། ཌཱ་ཀི་མ་རྣམས་ཀྱིས་ཟེར་ད་མཁའ་འགྲོ་མ་ཚོས་པའི། ད་སྔགས་ཀྱི་གླེགས་བམ་སྔར་མཐོང་མ་མྱོང་བ་མང་པོ་མནལ་ལམ་དུ་བསྟན་ནས། ཟེར་གཟིགས་སྣང་ནང་ལོགས་ལ་གླེགས་བམ་པའི་དཔེ་ཆ་པའི་ཇོ་བོ་རྗེས་གཟིགས་མ་མྱོང་བ་མང་པོ་བེད་ཀའི་བསྟན་ནས་འདུག་སེ་བསྟན་ཡོང་དུས། མནལ་ལམ་དུ་བསྟན་ནས་ཐུགས་རྒྱལ་བཅག་གོ། ད་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་སྐྱེས་བུ་དམ་པ་དེ་འདྲའི་ཅིག་ལ་བའི་ང་རྒྱལ་ཏོག་ཙམ་ཅིག་བྱུང་ན་ཡང་འགྲིག་གི་མེད་པ་ཡིན་ན། ད་ང་ཚོའི་ང་ཚོའི་རྒྱུད་ལ་ང་རྒྱལ་བྱུང་ན་ད་འགྲིག་གི་མེད་པ་ད་ཏན་ཏན་རེད་བ་ད་ང་རྒྱལ་གྱི་གོང་བུ་ལ་རེད་བ་ད་ཡོན་ཏན་གྱི་ཆུ་བོ་མི་ཆགས། ང་རྒྱལ་ཟེར་ཡག་དེ། ཡོད་ན། སོ་སོའི་རྒྱུད་ལ་ཡོན་ཏན་ཆགས་ཀྱི་མ་རེད། ཁབ་སུས་ཏོག་ཙམ་ཕྱིའི། མཁས་པ་འདྲ་པོ་ཅིག་བྱེད་ཁ་ཅིག་བཤད་ཤེས་ཁ་ཅིག་ཡོད་ན་ཡང་མཚམས་ཅིག་ལ། གང་ག་པའི་བརྗེད་འགྲོ་ཡ་འདྲ་པོ་དང་གང་བྱེད་སོ་སོའི་རྒྱུད་ལ་ཕན་ཐོགས་མེད་པ་ཆགས་ཀྱི་རེད། འདྲ་པོ་དང། ང་ང་རྒྱལ་བྱེད་རྒྱུ་མེད་པ་འདྲ་དེ་རེད། ད་ནི། ད་ནི་ཚེ་འདི་ལ་སྔགས་ཀྱི་བརྟུལ་ཞུགས་ཀྱི་སྤྱོད་པ་སྤྱད་དེ་ཕྱག་རྒྱ་ཆེན་པོ་མཆོག་གི་དངོས་གྲུབ་ཐོབ་པ་ཞིག་བྱ་སྙམ་དུ་ད་གསང་སྔགས་ལ་ཞེ་དྲག་གི་བའི་མཁས་པ་ཆེན་པོ་བསྡུ་བསུ་གནང་ཚར་ཡིན་དུས། ཨ་ནི། ད་པའི་གསང་སྔགས་ཀྱི་ལམ་པའི་ཕྱག་རྒྱ་ཆེན་པོ་བསྟེན་ནས་ཚེ་འདི་ལ་བའི་ཟུང་འཇུག་གི་གོ་འཕང་སྒྲུབ་པ་རྣམས་བྱེད་དགོས་དགོངས་པ་ན། བླ་མ་རཱ་ཧུ་ལ་གུཔྟ། རྫུ་འཕྲུལ་གྱིས་རྩིག་པ་ལ་ཡང་མ་ཐོགས་པར་ཐལ་བྱུང་དུ་བྱོན་ནས་ཟེར་ལམ་སང། དེ་པའི་ཐུགས་ལ་དྲན་པ་ཙམ་གྱིས་ད་སྔགས་པའི་ཕྱག་རྒྱ་བསྟེན་ནས། ཕྱག་རྒྱ་མ་བསྟེན་ནས། ཨ་ནི་ཚེ་འདི་ལ་བའི་ཟུང་འཇུག་སྒྲུབ་པར་བྱེད་ཀྱི་ཡིན་ཟེར་དགོངས་པ་ད་ག་ལམ་སང་བླ་མ་ར་ཧུ་ལ། རེད་བ་ད་རི་ནག་པོ་ལ་བཞུགས་ཡོད་རེད་བ་དེ་ནས་པའི་རྫུ་འཕྲུལ་ཁོ་རང་གི་བེ་གའི། རེད་བ་ད་རྩིག་པ་ལ་བའི་མ་ཐོགས་པར་བྱས་ནས་སྒོ་ནས་ཡང་བསྐོར་ནས་ཕེབས་ལོང་འདྲ་བོ་མ་བྱུང་པར་བྱས་ནས་ལམ་སང་དེ་ཕེབས་ནས་པའི་ཐོ་བྷེ་འདྲ་བོ་བསྡུས་ནས་ཕེབས་ཡོང་བླ་མ་ར་ཧུ་ར་ཧུ་ལ།

འདི་གའི། སངས་རྒྱས་ཀྱི་བསྟན་པ་ལ་བས་ཕན་ཆེ་བ་དེ་རབ་ཏུ་བྱུང་ན་ཕན་ཆེ་གི་རེད། རེད་དེ། རེད་བ་ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་བི་གའི་གསུང་བི་གའི་གསང་སྔགས་ཀྱི་བི་གའི་བསྐྱེད་རྫོགས་རྫོགས་རིམ་བི་གའི་རེད་བ་ད་བྱས་ནས་བས་རྟོགས་པ་མཐོན་པོ་ཡར་འཕེལ་ནས་དངོས་གནས་བྱས་ན་ད་བི་གའི་སྔོན་མ་ནས་བས་སངས་རྒྱས་ཟིན་པ་རེད་བ་ད་རིགས་གསུམ་གཅིག་བསྡུས་ཀྱི་ངོ་བོ་ཅིག་རེད་དེ། ད་གདུལ་བྱ་ཐུན་མོང་བའི་སྣང་ངོ་ལ་ཡང་རྟོགས་པ་བི་གའི་གསང་སྔགས་ཀྱི་པའི་རྟོགས་པ་མཐོན་པོ་ལ་ཡར་ཕེབས་ནས་རིག་མ་བཞེས་ན་བཞེས་ཆོག་ཡག་གི་སྐབས་སུ་ཕེབས་ད་ཕེབས་ཡོག་རེད་ཡིན་ན་ཡང་རིག་མ་བཞེས་གནང་ཡོག་མ་རེད་བསྟན་པ་ལ་གནོད་གི་རེད་དགོངས་ནས་སངས་རྒྱས་ཀྱི་བསྟན་པ་ལ་གནོད་གི་རེད་དེ་ག་རེ་ག་འདྲས་སེ་གནོད་གི་རེད་འོ་ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་ཕྱག་རྒྱ་ཅིག་བསྟེན་ཡོད་ན་ད་ད་ལྟ་ང་ཚོས་གང་ག་ལོག་གིས་ཕྱག་རྒྱ་རེ་རེ་ཁྲིད་ནས་བསྡད་རྒྱུ་བསྡད་ཡོད་ཀྱི་རེད་ཕ་ཆེ་ག་རེ་ཟེར་རྗེ་རིན་པོ་ཆེ་གིས་ཕྱག་རྒྱ་བསྟེན་གནང་ཡོག་རེད་ས་ག་ཆེ་གདན་ས་གང་ག་ལོག་ལ་འོ་རྗེ་རིན་པོ་ཆེ་གི་བཀའ་དྲིན་གྱིས

རྗེ་བཙུན་པའི་རེད་བ་ད་མར་པ་དང། འོ་ད་དེ་འདྲས་ཀྱི་རྟགས་མང་པོ་ཡོད་རེད་བ་ལ། འོ་དེ་ཚོའི་དང་མཉམ་པའི་ཨ་ནི། རྭ་ལོ་ཙཱ་བ་རྡོ་རྗེ་གྲགས། འོ་ད་དེ་འདྲས་ཀྱི་དེ་ཚོའི་དང་རྟོགས་པ་མཉམ་པ་ཅིག་ཡིན་པ་ཡིན་ན་ཆོག་གི་ཡོད་རེད་དེ། སློབ་མ་ཚོའི་རྟོགས་པ་དེ་དང་མཉམ་པ་མ་རེད་བ། རྟོགས་པ་མ་མཉམ་པ་བྱས་སྤྱོད་པ་མཉམ་པ་ཆགས་འགྲོ་གི་ཡོད་རེད་བ་ད། བླ་མ་ལ་འགྲན་ཟླ་ཚད་ཡག་འདྲ་བ་ཅིག་ཆགས་འགྲོ་གི་ཡོད་རེད། བྱས་ཙང་དེ་འདྲས་ཡོང་གི་རེད་ཟེར་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ཡིན་ནའི་པའི་ཕྱག་རྒྱ་མ་བསྟེན་ན་བསྟེན་ཆོག་གི་པི་ཀའི་སྐབས་དེར་སླེབས་ཡོད་རེད་དེ་བླ་མ་རཱ་ཧུ་ལ་ཕེབས་ནས་སེམས་ཅན་ཐམས་ཅད་བཞག་ནས་ག་པར་འགྲོ་གི་ཡིན། ཁྱེད་རང་རབ་ཏུ་བྱུང་ན་བསྟན་པ་ལ་ཕན་གི་རེད་རབ་ཏུ་མ་བྱུང་ཕྱག་རྒྱ་བསྟེན་ནས་ཟུང་འཇུག་བསྒྲུབ་པ་ཡིན་ན་བསྟན་པ་ལ་གནོད་གི་རེད་གསུངས་དོན་དག་དེ་རེད་བ་ད། མི་མང་པོ་ཅིག་གིས་ལད་ཟློས་བྱས་ནས་ཨ་ནི་བི་གའི་ཞེ་དྲག་གི་བི་ག་དེ་ཆགས་ཀྱི་རེད། ཧ་ལམ་རབ་བྱུང་མེད་པ་ཆགས་ཡག་གི་ཉེན་ཁ་ཡོད་རེད། རེད་པ་ད། རབ་ཏུ་བྱུང་བ་ཕར་ཆེར་མེད་པར་འགྲོ་ཡག་གི་ཉེན་ཁ་ཡོད་རེད། བླ་མ་དེ་བཞིན་ཁྱོད་ཀྱིས་སེམས་ཅན་བཞག་ནས་གར་ཆས། རབ་ཏུ་བྱུང་ཞིག་དང་བསྟན་པ་ལ་བསྟན་པ་དང་འགྲོ་བ་མང་པོ་ལ་ཕན་པ་འདུག་གསུངས། དཔལ་ཧེ་རུ་ཀ་མདུན་གྱི་ནམ་མཁར་དངོས་སུ་བྱོན་ནས་ཀྱང་རབ་ཏུ་བྱུང་བ་བསྐུལ། འོ་དེ་རེད་བདག་ཅག་གི་སྟོན་པ་ཐུབ་པའི་དབང་པོ་དང་མགོན་པོ་བྱམས་པས་ཀྱང་མནལ་ལམ་དུ་རབ་ཏུ་བྱུང་བ་བསྐུལ། ཚང་མ་ལོག་གིས་བི་ཀ་ཏཱ། ཧ་རུ་བྷ་རུ་དྲག་པོ་སྲུང་བ་ནི་བི་ཀ་རབ་ཏུ་བྱུང་དང་རབ་ཏུ་བྱུང་ཟེར་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ལ་འོ་དེ་འདྲ་རབ་ཏུ་བྱུང་བ་བསྐུལ་ཏེ། ཕལ་ཆེན་སྡེ་པའི་མཁན་པོ་སྦྱོར་ལམ་བཟོད་པ་བ། ཚུལ་ཁྲིམས་སྲུང་བའམ་ཚུལ་ཁྲིམས་ཀྱི་གོ་ཆ། རྒྱ་གར་གྱི་སྐད་དུ་ཤཱི་ལ་རཀྵི་ཏ་ཞེས་བྱ་བ་ལས་རབ་ཏུ་བྱུང་ཞིང་བསྙེན་པར་རྫོགས་པར་མཛད། ད་རབ་བྱུང་གི་མཚན་དེ་ལ་དཔལ་མར་མེ་མཛད་ཡེ་ཤེས་ཞེས་བཏགས་སོ། ད་གིན་པའི་གསང་སྔགས་ཀྱི་མཚན་གཞན་དག་ཅིག་ཡོད་པ་འདི་རེད་ད། ད་ལྟ་རབ་བྱུང་གི་མཚན་འདི་རེད། དཔལ་མར་མེ་མཛད་ཡེ་ཤེས་ཞེས་བཏགས་སོ། དེ་ལྟར་དགུང་ལོ་ཉི་ཤུ་རྩ་དགུ་ལ། རྩ་དགུ་ལ་རབ་ཏུ་བྱུང། བླ་མ་བརྒྱ་དང་ལྔ་བཅུ་རྩ་བདུན་བསྟེན་ནས་རིག་གནས་མཐའ་དག་དང། མདོ་སྔགས་ཀྱི་གསུང་རབ་གདམས་པ་དང་བཅས་པ་ཐམས་ཅད་སྦྱངས། ད་བླ་མ་མང་པོ་ཞེ་པོ་ཅིག་བསྟེན་གནང་འདུག་པ་ཚང་མར་ལོ་ལག་པའི་བཤེས་གཉེན་བསྟེན་ཚུལ་པའི་མ་ལོག་པ་གནང། བཤེས་གཉེན་བསྟེན་ཚུལ་པའི་མ་ལོག་པ་སོ་སོའི་ངོས་ནས་བྱེད་ཐུབ་ཀྱི་ཡོད་ན་བླ་མ་ག་ཚད་མང་ན་ཡང་འགྲིག་གི་ཡོད་རེད། ད་དེ་འདྲའི་བྱེད་ཐུབ་ཀྱི་མེད་ན་བླ་མ་ཉུང་ན་དགའ་གི་ཡོད་རེད། འོ་འདུག་སེ་རེད། བཅུ། འབྲོམ་སྟོན་པ་ལ་བླ་མ་ལྔ་མ་གཏོགས་མེད་གསུངས་མོད། བླ་མ་བརྒྱ་དང་ལྔ་བཅུ་རྩ་བདུན་བསྟེན་ནས་རིག་གནས་མཐའ་དག་དང། མདོ་སྔགས་ཀྱི་གསུང་རབ་གདམས་པ་དང་བཅས་པ་ཐམས་ཅད་སྦྱངས། ཁྱད་པར་བླ་མ་དྷརྨ་རཀྵི་ཏ། ཆོས་ཀྱི་གོ་ཆའི། བོད་སྐད་ལ་བསྒྱུར་ན་ཆོས་ཀྱི་གོ་ཆའི་སྤྱན་སྔར་འདུལ་བ། གཞི་བཅུ་བདུན། ད་ལུང་སྡེ་བཞི་ཟེར་ན་པའི་གཞི་བཅུ་བདུན། ལུང་རྣམ་འབྱེད་ལུང་ཕྲན་ཚེགས་གཞུང་དམ་པ་སྟེ། ད་འདི་འདུལ་བ་པོད་བཅུ་གསུམ་ཡོད་རེད་པ་བཀའ་འགྱུར་ནང་ལ་འོ་དེ་ན་ཡོད་རེད། གཞུང་དམ་པ་སྟེ་ལུང་སྡེ་བཞིའི་གནད་ཀུན་འདུས་ཤིང། མངོན་པ་སྡེ་བདུན་ནི་སྡོམ་ལས། ཡེ་ཤེས་ལ་འཇུག་ཀཱ་ཏྱཱའི་བུ། རབ་ཏུ་བྱེད་པ་དབྱིག་གཉེན་གྱིས་བྱས་པ། རྣམ་ཤེས་ཚོགས་ནི་ལྷ་སྐྱིད་ཀྱིས་བྱས་པ། ཆོས་ཀྱི་ཕུང་པོ་ཤཱ་རིའི་བུ། གདགས་པའི་བསྟན་བཅོས་མོའུ་འགལ་བུ་ཞུས་པ། དེ་ནས་འགྲོ་བའི་རྣམ་གྲངས་གསུས་པོ་ཆེ། ཁམས་ཀྱི་ཚོགས་ནི་གང་པོས་བྱས་ཞེས་གསུངས། ཀུན་འདུས་པའི་བསྟན་བཅོས། དེ་ནས་དགྲ་བཅོམ་པ་ཉེར་སྦས་སམ། ཡང་ན་ཆོས་སྐྱབས་སམ། ཆོས་ཀྱི་ཚོང་དཔོན་གྱིས་མཛད་པའི། བྱེ་བྲག་ཏུ་བཤད་པ་ཆེན་པོ། བྱེ་བྲག་བཤད་མཛོད་ཆེན་པོ་ཆེན་མོ་ཟེར་དེ་རེད་བྱེ་བྲག་བཤད་མཛོད་ཆེན་པོ་ཞེས་བྱ་བ་བམ་པོ་བརྒྱད་བརྒྱ་ཙམ་ཡོད་པའི་བསྟན་བཅོས་ཆེན་པོ་དེ་ལོ་བཅུ་གཉིས་ཀྱི་བར་དུ་འདི་ནས་ཨོ་ཏནྟ་པུ་རིར་གསན་ནས་ད་གཙུག་ལག་ཁང་སློབ་གཉེར་ཁང་འདྲ་པོ་ཅིག་ཨོ་ཏནྟ་པུ་རི་ལ་དེ་ལ་པའི་སློབ་གཉེར་མཛད་ནས་བྱེ་བྲག་བཤད་མཛོད་ཆེན་མོ་ལ་ལོ་བཅུ་གཉིས་ཀྱི་བར་དུ་གསན་ནས་མཐའ་ཆོད་པར་སྦྱངས། རྒྱ་གར། ཨོ་ཏན་དཱ་པུ་རིའི་གཙུག་ལག་ཁང་འདི་སྔོན་ནང་པའི་དགེ་བསྙེན་ཞིག་གིས་མུ་སྟེགས་པ་ཞིག་རོ་ལངས་སྒྲུབ་པའི་སྒྲུབ་གཡོག་བྱས་ཟེར། ད་རྒྱ་གར་ལ་འདི་ནི་ཨོ་ཏན་དཱ་པུ་རི་ཟེར་བའི་སློབ་གཉེར་ཁང་ཆེན་པོ་ཅིག་ཡོད་རེད་པ་འོ་དེ་དང་པོ་ག་འདྲ་སེ་བྱུང་བ་རེད་ཟེར་ན། འདི་ནི་ནང་པའི་དགེ་བསྙེན།